པ་བཅས་རྒྱལ་སྤྱིའི་གསར་འགྱུར་ཁག་དང། ལྷོ་སྤྱི་དང་རྩིས་པ་གཉིས་རྒྱ་གར་ཀར་ན་ཊ་ཀའི་མངའ་སྡེའི་གཞུང་ནས་ལྷོ་ཕྱོགས་བོད་མི་གཞིས་སྒར་ཁག་ལ་རོགས་སྐྱོར་གྱི་ཆེད་འཆར་འབུལ་ཞུ་རྒྱུའི་སྔོན་འགྲོའི་རྟོག་ཞིབ་སྐོར་སྐྱོད་གནང་བ་དེ་མཇུག་སྒྲིལ་བྱུང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། འཛམ་གླིང་ས་ཕྱོགས་གང་སར། མཉམ་ཞུགས་གནང་མཁན་ཕེབས་ཀྱི་ཡོད་པའི་ལ་དྭགས་གྱང་རྒྱུག་འགྲན་བསྡུར་ནང་གྱང་རྒྱུག་རྣམ་པ་མི་འདྲ་བ་དྲུག་ཡོད་པའི་ནང་ནས་འགྲན་བསྡུར་ཁག་ཤོས་དང་རིང་ཤོས་ཡིན་པའི་ཁྲོད་ལ་དྭགས་གནས་སྡོད་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་ཨང་དང་པོར་བྱ་དགའ་བཞེས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། མཇུག་ཏུ། ན་གཞོན་དང་སློབ་ཕྲུག་ཞེས་པའི་ལེ་ཚན་ནང། ཨ་མི་རི་ཀའི། New Jersey། མངའ་སྡེའི་ནང་གནས་སྡོད་ཁེ་ལས་པ་འཆི་མེད་གཡུ་སྒྲོན་ལགས་ནི་ཕོ་མོ་མཐུན་སྒྲིལ་དང་འབྲེལ་བའི་ལས་གཞི་མི་ཚེ dot com ཞེས་པ་དེ་འགོ་བཙུགས་གནང་མཁན་ཡིན་པ་དང་ཐེངས་འདིའི་ལེ་ཚན་ནང། འཆི་མེད་ལགས་དང། ལྷན་དུ་གླེང་མོལ་ཞུས་པ་ཞིག་བཅས། གསར་འགྱུར་དང་ལེ་ཚན་གཞན་ག་གེ་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་སྲིད་བློན་ནཱ་རེན་དཱ་མོ་དཱི་མཆོག་དགུང་གྲངས་བདུན་ཅུ་དོན་གསུམ་ལ་ཕེབས་པའི་སྐུའི་འཁྲུངས་སྐར་ལ་འཚམས་འདྲི་བསྩལ་གནང་ཡོད་པའི་སྐོར་ལ་རྒྱ་གར་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དགུ་པའི་ཚེས་བཅུ་བདུན་ཉིན་བཞུགས་སྒར་དགའ་ལྡན་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་སྲིད་བློན་ནཱ་རེན་དཱར་མོ་དཱི་མཆོག་དགུང་གྲངས་བདུན་ཅུ་དོན་གསུམ་ལ་ཕེབས་པའི་འཁྲུངས་སྐར་ལ་འཚམས་འདྲི་སྩལ་གནང་འདུག་དེ་ཡང་འཚམས་འཕྲིན་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་ཀྱི་གོ་སྐབས་འདི་བཟུང་ནས་སྲིད་བློན་མོ་དི་མཆོག་ལ་འདི་ལོ་རྒྱ་གར་ནང་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ལམ་ལྷོངས་ལྡན་པ་ཞིག་བྱུང་བར་དགའ་བསུའི་འཚམས་འདྲི་ཞུས་པ་དང་ལྷག་པར་དུ་འདི་ལོའི་ལྷན་ཚོགས་ཀྱི་གླེང་གཞི་གཙོ་བོ་ཝཱ་སུ་དེབ་ཀུ་ཏམ་པ་ཀམ་མམ་གོ་ལ་གཅིག་ཁྱིམ་ཚང་གཅིག་དང། མ་འོངས་མདུན་ལམ་གཅིག་ཞེས་པའི་གླེང་གཞི་དེ་སྐུ་ཉིད་ཀྱི་དགོངས་གཞི་དང་རན་པོ་དང་མཚུངས་པོ་ཡོད་པ་དང་ངོས་རང་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་ཐོག་བློས་འགེལ་བརྟན་པོ་འཛིན་མཁན་ཞིག་དང་གཞན་ལའང་གང་ཐུབ་ཀྱིས་དེའི་གལ་གནད་བརྩི་མཐོང་བྱ་རྒྱུར་བློ་སྟོབས་སྤེལ་བཞིན་ཡོད་པ་བཀའ་གནང་ཡོད་འདུག་གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན།
ཨ་ནི་དེ་རིང་ཨ་ནི་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གིས། དགུང་ལོ་བདུན་ཅུ་དོན་གསུམ་ལ་ཕེབས་པའི་སྐྱེས་སྐར་ཁེལ་བསྡད་ཡོད་རེད། དེ་ལ་རྒྱལ་བ་རིན་པོ་ཆེས་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲིའི་བཀའ་ཡིག་སྩལ་ཡོད་རེད། དེ་དང་ཆབས་ཅིག་ཨ་ནི་ཉེ་ཆར་རྒྱལ་ས་ལྡི་ལི་ལ་ཨ་ནི་རྒྱ་གར་གཞུང་གི་གོ་སྒྲིག་འོག་ལ་སྟོབས་ཆེན་རྒྱལ་ཁབ་ཉི་ཤུ། G-20། བཅས་ཀྱི་ཚོགས་ཆེན་ཉི་མ་གཉིས་རིང་ལ་ཚོགས་པ་རེད། ཨ་ནི་དེ་དཔེ་གང་ཅིའི་ཐད་ནས་ལམ་ལྷོང་ཡག་པོ་ཞེ་བོ་ཞིག་བྱུང་ཡོད་པ་དང། ཚོགས་འདུའི་བརྗོད་བྱ་གཙོ་བོ་དེ་ག་རེ་རེད་ཟེར་ན། འཛམ་བུ་གླིང་གི་གོ་ལ་གཅིག་དང། ཁྱིམ་ཚང་གཅིག། མ་འོངས་པའི་མདུན་ལམ་གཅིག་བཅས་འདུག་ཟེར། ཡིན་པ་དེ་རྒྱལ་བ་རིན་པོ་ཆེ་གི་ཞེ་བོ་རན་པོ་དང་མཚུངས་པོ་ཞེ་བོ་ཞིག་འདུག། རྒྱལ་བ་རིན་པོ་ཆེའི་ངོས་ནས་ཡང་དུས་རྒྱུན་འགྲོ་བ་མི་ཚང་མ་གཅིག་གྱུར་ཡིན་པའི་འདུ་ཤེས་འཛིན་དགོས་པའི་བཀའ་སློབ་དེ་ད། ག་དུས་ཡིན་ནའི་ག་བ་ལས་ཀྱི་འདུག་ཅེས་བཀའ་གནང་གི་ཡོད་དེ་དང་དཔེ་མཚུངས་པོ་ཞེ་དྲག་དེ་མཚུངས་ཀྱི་མཚུངས་པོ་ཞེ་བོ་ཞིག་འདུག།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྩལ་བའི་གསུང་འཕྲིན་དེའི་ནང་ད་དུང་མགོན་པོ་གང་ཉིད་རྒྱ་གར་གྱི་སྐུ་མགྲོན་རྒྱུན་རིང་ཤོས་ཡིན་པའི་ཆ་ནས་ད་ཆ་རྒྱ་གར་རྒྱལ་ཁབ་ཀྱི་གནས་བབ་དང་ཆེ་མཐོང་རྒྱལ་སྤྱིའི་ཐོག་འབུར་དུ་ཐོན་བཞིན་པ་དེ་ཡང་ཉེ་ལམ་རྒྱ་གར་ནང་ཚོགས་པའི G20 ལྷན་ཚོགས་འམ་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ནས་དངོས་སུ་མཐོང་ཐུབ་པར་སྐུ་ཉིད་ཡིད་ཚིམ་པོ་དང་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པ་བཀའ་གནང་ཡོད་འདུག་གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་དོན། དེ་དང་གོང་ས་མཆོག་རྒྱ་གར་ལ་རྒྱུན་རིང་ཤོས་ད་བཞུགས་མཁན་ཞིག་རེད་པ་ཨ་ནི་སྐུ་མགྲོན་གཙོ་བོ་ཡིན་པའི་ཆ་ནས་གཙོ་བོ་ཞིག་ཡིན་པའི་ཆ་ནས་ད་ག་རེ་ཟེར་རྒྱ་གར་ལ་དེང་སང་རྒྱལ་སྤྱིའི་ཐོག་ལ་གང་ཅིའི་ཐད་ནས་ཆེ་མཐོང་ཆེ་རུ་འགྲོ་ཡ་དང་ཨ་ནི་གཟི་བརྗིད་དེ་ཚོ་ཞེ་དྲག་གི་ད་ཡག་པོ་འགྲོ་གི་ཡོད་ཙང་ཨ་ནི་རྒྱ་གར་གི་ད་ཉེ་ཆར་ག་རེ་ཟེར་ད་ནི་ཚོགས་འདུ་ཆེན་མོ་དེ་ཚོགས་པ་དེས་དཔེ་གསལ་པོ་ཞེ་བོ་ཞིག་བསྟན་སོང་ཨ་ནི་དེས་རྒྱལ་བ་རིན་པོ་ཆེ་ཨ་ནི་དཔེ་དེ་ཧ་ཅང་གི་ད་ག་རེ་ཟེར་ཐུགས་དགྱེས་པོ་བྱུང་ཟེར་ཞེས་བཀའ་གནང་ཡོད་རེད།
དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་འཚེ་མེད་ཞི་བ་དང་བྱམས་སྙིང་རྗེའི་ལྟ་གྲུབ་དེ་བཞིན་ལོ་ངོ་གཅིག་སྟོང་ལྷག་གི་རིག་གཞུང་ཞིག་དང་རྒྱ་གར་ནི་འཛམ་གླིང་ནང་གི་མང་གཙོའི་ལམ་ལུགས་ལྡན་པའི་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་ཞིག་ཡིན་པ་དང་ཆོས་ལུགས་འདྲ་མིན་མང་པོ་བརྟན་ལྷིང་དང་འཆམ་མཐུན་མཉམ་གནས་ཀྱི་དཔེ་མཚོན་རྒྱལ་ཁབ་ཅིག་དང་ལྷག་པར་དུ་རྒྱ་གར་རྒྱལ་ཁབ་དེ་བཞིན་ཚན་རིག་དང་འཕྲུལ་རིག་ཐོག་ཡར་རྒྱས་འགྲོ་བཞིན་པ་ལ་བསྔགས་བརྗོད་མཛད་ཀྱི་ཡོད་ཅེས་དང། བོད་མི་ཡོངས་ཀྱི་ཚབ་ཞུས་ཏེ་རྒྱ་གར་གཞུང་མང་གཉིས་ནས་འདས་པའི་མི་ལོ་དྲུག་ཅུ་རེ་བཞིའི་རིང་བོད་མི་རྣམས་ལ་མཐུན་འགྱུར་རོགས་རམ་རྒྱ་ཆེ་གནང་བར་བཀའ་དྲིན་ཆེ་ཞུ་བཞིན་ཡོད་ཅེས་འཚམས་འཕྲིན་ནང་འཁོད་ཡོད་འདུག་མགོན་པོ་མཆོག་གི་འཚམས་འཕྲིན་དེའི་ནང་མཐའ་མཇུག་སྲིད་བློན་མོ་དི་མཆོག་སྔར་བཞིན་གཟུགས་གཞི་བདེ་ཐང་དང་ནད་མེད་ཚེ་རིང་རྒྱ་གར་མི་མང་གི་རེ་བ་དང་མངོན་འདོད་སྒྲུབ་རྒྱུར་ལམ་ལྷོང་དང་འཛམ་གླིང་འདི་ཞི་བདེ་དང་བྱམས་བརྩེ་ལྡན་པ་ཞིག་བསྐྲུན་ཐབས་སུ་མཐུན་འགྱུར་ཞབས་འདེགས་བསྒྲུབ་ཐུབ་པའི་ཐུགས་སྨོན་མཛད་ཡོད་པ་འཁོད་ཡོད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བཞུགས་སྒར་དྷ་རམ་ས་ལ་རྟེན་གཞི་བྱས་པའི་དབུ་མའི་ལམ་མི་མང་ལས་འགུལ་ཁང་དབུ་བརྙེས་ནས་མི་ལོ་ཧྲིལ་པོ་བཅོ་ལྔ་འཁོར་བའི་དུས་དྲན་ཞིག་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན་བོད་ཀྱི་ཟློས་གར་ཚོགས་ཁང་དུ་སྲུང་བརྩི་གནང་ཡོད་འདུག་སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བའི་ཆེད་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་ཡིན་པ་དང། བོད་རྒྱའི་དཀའ་རྙོག་སེལ་མེད་པར་ལྷག་ཡོད་པར་ཨ་མི་རི་ཀའི་གྲོས་ཚོགས་ནས་ངོས་འཛིན་ཡོང་ཐུབ་པའི་ལམ་ཁ་ཞིག་ཡོད་པ་བཞིན། དེ་ང་ཚོས་རྒྱལ་ཁབ་གཞན་མང་པོར་ཡང་འབད་བརྩོན་གང་ཐུབ་བསྟེན་དགོས་པ་ཆགས་ཡོད་ཅེས་གསལ་སྟོན་གནང་འདུག་ཡང་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང། དབུ་མའི་ལམ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྲིད་བྱུས་ཤིག་ཡིན་པ་དང། དེའི་སྒྲོམ་གཞི་ད་ལྟའི་རྒྱ་ནག་གི་དབང་བསྒྱུར་དང་བོད་ཀྱི་ཆ་བགོས་ཀྱི་གནས་བབ་ང་ཚོས་ཁས་ལེན་གནང་གི་མེད་པ་རེད་ཡིན་ན་ཡང། བོད་ཀྱི་དངོས་ཡོད་གནས་བབ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་ད་ལྟའི་ཆར་རྩོད་ལེན་བྱེད་ཀྱི་མེད་པར། མཐའ་གཉིས་སུ་མ་ལྷུང་བར་འགྲིག་ཐབས་ཡོང་བའི་སྲིད་བྱུས་ཤིག་ཆགས་ཀྱི་ཡོད་ཅིང། ང་ཚོའི་དམིགས་ཡུལ་གཙོ་བོ་དེ་རྒྱ་ནག་གཞུང་དང་བཀའ་མོལ་ཞི་འགྲིག་ཡོང་ཐུབ་རྒྱུ་ཆགས་ཡོད་པས། དེ་ཡོང་ཐབས་སུ་ཅི་དགོས་བོད་མིའི་སྒྲིག་འཛུགས་ཀྱིས་གནང་བསྡད་ཀྱི་ཡོད་པ་བཞིན། མ་འོངས་དབུ་མའི་ལམ་ལས་འགུལ་ཁང་གིས་ཀྱང་རྣམ་དཔྱོད་བཏོན་ནས་ཕྱག་ལས་གནང་ཐུབ་པ་ཡིན་ན་ཐུགས་ཕན་ཆེན་པོ་གསོས་ཀྱི་རེད་ཅེས་གསལ་སྟོན་གནང་འདུག་དེ་བཞིན་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས། དབུ་མའི་ལམ་གྱི་སྲིད་བྱུས་དེ་འདས་པའི་ལོ་ངོ་སུམ་ཅུ་ལྷག་ནས་ད་ལྟའི་བར་དང། མ་འོངས་པར་ཡང། རྒྱལ་སྤྱི་དང་རྒྱ་ནག་གཉིས་ཀར་འགྱུར་འགྲོས་ཆེན་པོ་ཞིག་མ་ཕྱིན་བར་དང། བོད་དོན་བདེན་མཐའ་སེལ་བའི་ཐབས་ལམ་གཉིས་པ་དེ་ཡིན་པས། འདིའི་ཐོག་ཆབ་སྲིད་ཀྱི་དབང་འཛིན་དང་འཛིན་སྐྱོང་གྱི་ལས་སྣེ་ཙམ་ལ་འགན་མ་བཀལ་བར། གཞི་རིམ་མང་ཚོགས་ཀྱི་ནང་རང་འགུལ་གྱི་དང་བླངས་ལས་འགུལ་རྒྱུན་མཐུད་ནས་དགོས་པ་དེ་མེད་དུ་མི་རུང་བ་ཞིག་རེད་ཅེས་གསལ་སྟོན་གནང་འདུག།
བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས་ཀོལ་ཀ་ཏའི་གཙུག་ལག་སློབ་གཉེར་ཁང་ནང་བོད་ཀྱི་གནད་དོན་དང་འབྲེལ་བའི་བགྲོ་གླེང་དང་འགྲེམས་སྟོན་ཞིག་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ནང་གནས་ཚུལ་བཀོད་སྟོན་བྱུང་བར་གཞིགས་ན་ཕྱི་དྲིལ་ལས་ཁུངས་ཀྱི་འགྲོ་བ་མིའི་ཐོབ་ཐང་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་དོན་ཚན་པ་དེ་བཞིན་བོད་ཀྱི་འགྲེམས་སྟོན་སྡེ་ཚན་བཅས་ཐུན་མོང་གིས་གྲོང་ཁྱེར་ཀོལ་ཀ་ཏཱ་ནས་འགོ་འཛུགས་ཀྱིས་ནུབ་བང་ག་ལའི་མངའ་སྡེ་སི་ལི་གུ་རི་དང་རྡོ་རྗེ་གླིང་དེ་ནས་རིམ་བཞིན་འབྲས་ལྗོངས་མངའ་སྡེའི་སྒང་ཏོག་བཅས་པའི་ནང་བོད་དོན། འབྲེལ་བའི་གཏམ་བཤད་དང་བགྲོ་གླེང་འགྲེམས་སྟོན་བཅས་གོ་སྒྲིག་ཞུས་པ་བརྒྱུད་བོད་ཀྱི་གནད་དོན་མང་ཚོགས་ལ་གོ་རྟོགས་སྤེལ་ཐབས་ཀྱི་ལས་འགུལ་ཞིག་སྤེལ་རྒྱུ་ཡིན་འདུག་གོང་དུ་ཞུས་པ་ལྟར། ཐོག་མར་གྲོང་ཁྱེར་ཀོལ་ཀ་ཏའི་ནང་སཾ་སྐྲྀ་ཏའི་གཙུག་ལག་སློབ་གཉེར་ཁང་ནང་བོད་དོན་རྒྱབ་སྐྱོར་དང་བགྲོ་གླེང་དང་འགྲེམས་སྟོན་གོ་སྒྲིག་ཞུ་མཁན Professor Ruby Mukherjee དང Doctor Moushmi Bhattacharya། ད་ག་ནང་བཞིན། ཕྱི་དྲིལ་ལས་ཁུངས་ཀྱི་འབྲེལ་ཡོད་བསྟན་འཛིན་ཀུན་མཁྱེན་ལགས་དང་བློ་བཟང་སྐྱིད་འཛོམས་ལགས་རྣམ་གཉིས་ནས་བགྲོ་གླེང་ནང་གཏམ་བཤད་སྤེལ་གནང་ཡོད་འདུག་བགྲོ་གླེང་སྐབས་སློབ་དཔོན་རུ་པི་མུ་ཁར་ཇི་མཆོག་གིས། བོད་དང་རྒྱ་གར་གཉིས་བར་དེ་སྔ་ནས་འབྲེལ་བ་ཡག་པོ་ཡོད་པ་ཞིག་ཡིན་དུས་ད་ལྟའི་ཆར་བོད་ཀྱི་གནད་དོན་ཐོག་རྒྱ་གར་མང་ཚོགས་ནས་རྒྱབ་སྐྱོར་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག་ཡང་ཕྱི་དྲིལ་ལས་ཁུངས་ཀྱི་འགྲོ་བ་མིའི་ཐོབ་ཐང་སྡེ་ཚན་གྱི་བསྟན་འཛིན་ཀུན་མཁྱེན་ལགས་ནས་བཙན་བྱོལ་བོད་མིའི་གནས་སྟངས་ངོ་སྤྲོད་གནང་བ་དང་ལྷག་པར་དུ་ད་ལྟའི་དུས་ཚོད་འདིར་རྒྱ་ནག་གཞུང་ནས་བོད་མི་ཚོའི་ཆོས་དང་རིག་གཞུང་ཙམ་མ་ཡིན་པར་ཕྲུ་གུ་ཆུང་ངུ་ཚོ་བཙན་ཤེད་ཀྱི་ཐོག་ནས་རྒྱ་ནག་གི་གཏན་འཇགས་སློབ་གྲྭ་ཁག་ནང་ཁྲིད་དེ་རྒྱ་ནག་གུང་ཁྲན་གྱི་ལྟ་གྲུབ་སློབ་གསོ་སྤྲོད་ཡོད་པ་སོགས་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་ཡོད་པ་རེད། ད་ག་ནང་བཞིན་ཕྱི་དྲིལ་ལས་ཁུངས་ཀྱི་ཉམས་ཞིབ་ཚན་པའི་འབྲེལ་ཡོད་བློ་བཟང་སྐྱིད་འཛོམས་ལགས་ནས་བོད་དང་རྒྱ་གར་གྱི་འབྲེལ་བའི་སྐོར་གསུངས་པ་དང་ཆབས་ཅིག་བོད་ཀྱི་གནད་དོན་དེ་སེལ་ཐབས་བྱེད་རྒྱུ་ནི་རྒྱ་གར་གྱི་སྲུང་སྐྱོབ་དང་འབྲེལ་བ་ཆགས་ཀྱི་ཡོད་ཅེས་གསུངས་འདུག་ཉིན་མོ་དེ་འགྲེམས་སྟོན་བཤམས་པའི་སྐབས་སློབ་ཕྲུག་དང་མང་ཚོགས་ནས་དོ་སྣང་ཆེན་པོ་ཞུས་ཡོད་འདུག་ཕྱི་དྲིལ་ལས་ཁུངས་ཀྱི་འབྲེལ་ཡོད་ཚོས་ཚེས་བཅུ་དགུ་ནས་བཟུང་ཐོག་མར་སི་ལི་གུ་རི་དང་རིམ་པས་རྡོ་རྗེ་གླིང་དང་སྒང་ཏོག་བཅས་པའི་ནང་ཉིན་གྲངས་བཅུ་གཅིག་རིང་བོད་དོན་དྲིལ་བསྒྲགས་ཀྱི་སྐོར་སྐྱོད་གནང་རྒྱུ་ཡིན་འདུག།
བལ་ཡུལ་དང་བོད་ཀྱི་ས་མཚམས་སྒོ་བརྒྱབ་པ་དེས་ས་མཚམས་སུ་གནས་སྡོད་བྱ་མཁན་གྲོང་གསེབ་པའི་འཚོ་བར་ཧ་ཅང་དོ་ཕོག་ཆེན་པོ་བྱུང་ཡོད་པ། ANI གསར་ལས་ཁང་གིས་གནས་ཚུལ་སྤེལ་འདུག་ལ། བལ་ཡུལ་གྱི་ཀཋ་མན་ཌུ་པོ་སི་ཞེས་པའི་གསར་ལས་ཁང་ནས་ཀྱང་གནས་ཚུལ་སྤེལ་བའི་ནང། ཀོ་བིར་བཅུ་དགུ་ཏོག་དབྱིབས་ནད་ཡམས་འགོས་ཁྱབ་བྱུང་བའི་སྐབས། ཨུ་རའི་ས་མཚམས་ཐེ་བའི། རྒྱ་ནག་དང་ས་འབྲེལ་ཡོད་པའི་ས་མཚམས་ཚང་མ་སྒོ་བརྒྱབ་པ་དེས། སུ་དུར་པ་ཆིམ་ཞིང་ཆེན་གྱི་རི་ཁྲོད་རྫོང་བེ་ཧང་གི་ཀ་ལུ་དྷ་མི་ས་ཁུལ་དུ་ས་མཚམས་ཕར་ཚུར་ཚོང་རྒྱབ་མཁན་གྱི་གྲོང་གསེབ་པའི་འཚོ་བར་དོ་ཕོག་ཆེན་པོ་ཐེབས་ཡོད་འདུག་བལ་ཡུལ་གྱི་ཀ་ལུ་དྷ་མི་ས་མཚམས་སུ་ལུག་གི་ཚོང་རྒྱབ་མཁན་ཞིག་གིས་ཨུ་རའི་ས་མཚམས་བརྒལ་ནས་བོད་ཕྱོགས་སུ་ཚོང་རྒྱབ་ཏུ་འགྲོ་རྩིས་བྱས་ཀྱང། རྒྱ་ནག་གཞུང་གིས་བོད་ནང་འགྲོ་རྒྱུར་ཆོག་མཆན་མ་སྤྲད་པར་ས་མཚམས་བརྒལ་ནས་འགྲོ་རྒྱུར་ཁག་པོ་ཆགས་ཡོད་པ་བཀོད་འདུག། བལ་ཡུལ་དང་བོད་ཀྱི་ས་མཚམས་སྒོ་བརྒྱབ་པ་དེས་ཕྱོགས་གཉིས་ཀྱི་ས་མཚམས་སུ་ཚོང་ཙག་ཙིག་དང་སྒོ་ཕྱུགས་སེམས་ཅན་གསོ་སྐྱོང་བྱ་མཁན་ཚོར་ཧ་ཅང་དོ་ཕོག་ཆེན་པོ་ཐེབས་ཡོད་འདུག་དེ་སྔ་དྷ་མི་ས་ཁུལ་དུ་གནས་སྡོད་བྱ་མཁན་བལ་བོའི་གྲོང་གསེབ་པ་ཚོས་བོད་ཀྱི་སྟོད་མངའ་རིས་སྤུ་རང་ཁུལ་དུ་འབྲུ་དང་ནས་སྲན་མའི་རིགས་སི་ཁྲོན་གྱི་སི་པན་སོགས་ཀྱིས་འཚོང་གི་ཡོད་པ་དང། བོད་ཀྱི་ཐོན་ཁུངས་བལ་དང་ཚྭ་སོགས་ཚུར་ཉོས་ནས་བལ་ཡུལ་ནང་ལ་འཚོང་གི་ཡོད་འདུག་དེ་བཞིན་ཁུལ་དེའི་ས་མཚམས་ཀྱི་གྲོང་གསེབ་པ་ཕལ་ཆེ་བ་དང་བོད་མིའི་དབར་འབྲེལ་བ་ཡང་ཧ་ཅང་བཟང་པོ་ཡོད་འདུག་བོད་མི་མང་པོ་བལ་ཡུལ་གྱི་བི་ཧང་གྲོང་གསེབ་ནང་གྲོགས་པོ་ཐུག་ཏུ་ཡོང་བ་དང་ཚྭ་དང་བལ་གྲོང་གསེབ་པར་འཚོང་བར་སོགས་བྱེད་ཀྱི་ཡོད་འདུག་ལ། ས་མཚམས་སྒོ་མ་བརྒྱབ་བར་བལ་ཡུལ་གྱི་བྷི་ཧང་གི་གྲོང་གསེབ་དང་བོད་མི་ས་མཚམས་སུ་ཕར་འགྲོ་ཚུར་འོང་བྱེད་ཀྱི་ཡོད་འདུག་འོན་ཀྱང་རྒྱ་ནག་དང་བལ་ཡུལ་གཞུང་གཉིས་ཀས་ས་མཚམས་བསྐྱར་དུ་སྒོ་ཕྱེ་རྒྱུར་དེ་ཙམ་གྱི་དགའ་མོས་བྱེད་ཀྱི་མེད་ལུགས ANI གསར་ལས་ཁང་གིས་བཤད་བཞག། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་མཆོག་ནས། རྒྱ་ནག་ལ་ཏོག་དབྱིབས་གཉན་རིམས་ཐོག་མར་འབྱུང་རྩའི་སྐོར་ཉམས་ཞིབ་མཐིལ་ཕྱིན་པ་ཡོང་ཐབས་སུ་ཆ་འཕྲིན་མཉམ་སྡེབ་བྱེད་དགོས་ལུགས་འགྲེལ་བརྗོད་གནང་འདུག་དེ་ཡང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་འགན་འཛིན་སྐུ་ཞབས Tedros Ghebreyesus མཆོག་གིས Financial Times ཞེས་པའི་གསར་ཤོག་ལས་ཁུངས་ལ་གསུངས་པ་ཞིག Reuters གསར་ལས་ཁང་ནས་ལུང་འདྲེན་བྱས་པར་ལྟར་ན་ཁོང་གིས་རྒྱ་ནག་ལ་ཀོ་བིད་བཅུ་དགུའམ་ཏོག་དབྱིབས་ནད་རིམས་འདི་བཞིན་ཐོག་མར་རྒྱ་ནག་ནས་ཐོན་ཡོད་པ་སོང་ཙང་དེའི་འབྱུང་རྩ་ག་འདྲ་ཡིན་མིན་སོགས་བརྟག་དཔྱད་མཐིལ་ཕྱིན་པ་ཞིག་ཡོང་ཐབས་སུ་དམིགས་ཏེ་ཉམས་ཞིབ་ཡག་པོ་ཞིག་ཡོང་རྒྱུར་ཆ་འཕྲིན་མཉམ་གཏོད་ཀྱིས་རྟོག་ཞིབ་བྱེད་བཅུག་དགོས་པའི་ནན་བརྗོད་གནང་ཡོད་ལུགས་གསུངས་འདུག་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་མཇུག་ནས་ཐོག་མར་རྒྱ་ནག་ནས་ཐོན་པའི་ཏོག་དབྱིབས་གཉན་རིམས་འདི་བཞིན་ད་ལྟའང་སངས་དྲག་ཕྱིན་མེད་པ་མ་ཟད་སྔོན་འགོག་གི་ཁབ་སྣ་ཚོགས་ཤིག་ད་བར་བཟོ་སྐྲུན་བྱས་ཟིན་པ་དང་ད་དུང་མུ་མཐུད་ནས་སྔོན་ཁབ་བཟོ་རྒྱུར་ཐོག་མའི་འབྱུང་རྩའི་རིགས་ཤེས་རྟོགས་དགོས་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཡིན་ལུགས་འཛམ་གླིང་ཁྱོན་ཡོངས་ཀྱི་སྨན་སྦྱོར་བཟོ་གྲྭ་ཁག་ནས་བཤད་བཞིན་ཡོད་པ་དང་ལྷག་པར་དུ་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ལས་ཁུངས་ནས་མུ་མཐུད་ནས་རྒྱ་ནག་ལ་ནན་བརྗོད་ཀྱི་འབོད་སྐུལ་གནང་བཞིན་ཡོད་པ་དང་ཆབས་ཅིག་སྤྱི་ཁྱབ་འགན་འཛིན་མཆོག་ནས་ནད་འདིའི་འབྱུང་རྩའི་སྐོར་གསལ་པོ་ཞིག་ཤེས་རྟོགས་མ་བྱུང་བར་ཚོད་དཔག་གི་ལས་དོན་སྤེལ་བ་ཡིན་ན་དོན་འབྲས་སོན་པ་ཞིག་ཡོང་ཐབས་མེད་ལུགས་གསུངས་ཡོད་པ་རེད།
རྒྱ་ནག་གི་ཉེན་རྟོག་པས་རྒྱ་ནག་གི Evergrande ཞེས་པའི་ས་ཁང་ཉོ་ཚོང་གི་ཁེ་ཉེན་ལས་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ཁག་ཅིག་འཛིན་བཟུང་བྱས་འདུག་པ་དེས་ས་ཁང་ཉོ་ཚོང་གི་སྟོབས་ཆེན་ཚན་པ་དེར་གསར་དུ་འདྲི་ཞིབ་བྱ་བཞིན་པ་དང་དེས་ཕྱུག་བདག་སྡེ་ཚན་དེར་དཀའ་ངལ་འཕར་མ་ཞིག་ཆགས་ཡོད་པའི་གནས་ཚུལ་འདུག་དེ་ཡང་པེ་ཅིང་ནས Reuters གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་ཤན་ཀྲེན་གྲོང་ཁྱེར་གྱི་སྤྱི་བདེ་མི་སྣས་སྤྱི་ཚོགས་དྲ་རྒྱའི་ནང་རེས་གཟའ་སྤེན་པའི་མཚན་མོ་སྤྱི་བསྒྲགས་ཞིག་སྤེལ་བའི་ནང། ཉེ་ཆར་སྤྱི་ཚོགས་བདེ་འཇགས་ཁང་གིས Evergrande ཞེས་པའི་ས་ཁང་ཉོ་ཚོང་ཚན་པའི་དངུལ་རྩིས་སྡེ་ཚན་གྱི་ཏའུ་ལིའང་ཞེས་པ། ནག་ཅན་གྱི་དོགས་གཞིའི་ཐོག་ནས་དྲི་ཞིབ་བྱ་དགོས་པ་ཆགས་ཡོད་པ་དང་ཁོ་པ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར Evergrande ལས་ཁང་ལ་མ་འཛུགས་བྱ་མཁན་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས་ཁོ་པ་ལས་ཁང་དེའི་འཛིན་སྐྱོང་འགན་འཛིན་ཡིན་འདུག་འོན་ཀྱང་ཉེ་ཆར་སྤྱི་བདེ་མི་སྣས་འཛིན་བཟུང་བྱས་པའི་ཁོངས་སུ་ཏའུ་ལིའང་ཡོད་མེད Reuters གསར་འགྱུར་ལས་ཁང་གིས་ངོ་ཐག་ཆོད་མེད་པ་རེད་འདུག། དེ་བཞིན་ཉེན་རྟོག་པས་ཀྱང་ལས་ཁང་དེའི་ལས་བྱེད་ག་ཚོད་འཛིན་བཟུང་བྱས་ཡོད་མེད་དང་ག་དུས་འཛིན་བཟུང་བྱས་ཡོད་མེད་ནག་ཉེས་ཇི་ཡིན་སོགས་སྤྱི་བསྒྲགས་དེའི་ནང་གསལ་པོ་བཀོད་མེད་པ་རེད་འདུག་དེ་རིང་རེས་གཟའ་ཉི་མའི་ཉིན་རོའི་ཊར་གསར་འགྱུར་ལས་ཁང་གིས་ཨིཝར་གྷིརེནད་ལས་ཁང་ལ་འདིའི་ཐད་འགྲེལ་བརྗོད་ཡོང་བའི་འབོད་སྐུལ་ཞུས་ཀྱང། ད་ལྟ་ལན་འདེབས་གང་ཡང་འབྱོར་མ་བྱུང་ཞེས་རོའི་ཊར་གསར་འགྱུར་ལས་ཁང་གིས་བཤད་བཞག། ཉེན་རྟོག་པས་ལས་ཁང་དེའི་དངུལ་རྩིས་སྡེ་ཚན་ལ་དྲི་ཞིབ་བྱེད་ཀྱི་ཡོད་པ་དང། མ་འཛུགས་བྱེད་མཁན་ཚོས་ལས་ཁང་དེས་དངུལ་རྩིས་ཀྱི་ཐོག་ནས་ནག་ཉེས་བྱས་པ་དེ་འདྲ་བཤད་རྒྱུ་ཡོད་པ་ཡིན་ན་འཕྲལ་དུ་སྙན་སེང་ཞུ་དགོས་པ་བཤད་བཞག། རྒྱ་ནག་གི་ཨི་ཝར་གྷེརན་ཞེས་པའི་ས་ཁང་ཉོ་ཚོང་གི་ལས་ཁང་དེ་ནི། འཛམ་གླིང་ནང་ནས་ས་ཁང་ཉོ་ཚོང་ཁང་བུ་ལོན་གྱི་འོག་ཏུ་ཚུད་པའི་ལས་ཁང་ཆེ་ཤོས་དེ་ཡིན་འདུག། རྒྱ་ནག་གིས་ཐེ་ཝན་མཚོ་ཁའི་སྟེང་གནམ་དམག་གནམ་གྲུ་ཉི་ཤུ་ཙམ་འཕུར་སྐྱོད་བྱེད་བཞིན་ཡོད་ལུགས་ཐེ་ཝན་གྱི་བདེ་སྲུང་ལས་ཁུངས་ནས་གསུངས་འདུག་དེ་ཡང་ཐེ་ཝན་བདེ་སྲུང་ལས་ཁུངས་ནས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང། གཟའ་ཉི་མའི་ཉིན། ཐེ་ཝན་དང་རྒྱ་ནག་གི་ས་མཚམས་སུ་འཁེལ་བའི་ལྷོ་ཤར་མཚམས་སུ་རྒྱ་ནག་གི་གནམ་དམག་གནམ་གྲུ་ཉི་ཤུ་རྩ་བརྒྱད་ཙམ་འཕུར་སྐྱོད་བྱེད་བཞིན་ཡོད་ལུགས་དང་དེ་ནི་རྒྱ་ནག་གི་དམག་སྦྱོང་གི་ཆ་ཤས་ཅིག་རེད་ཅེས་གསུངས་འདུག་ལ། ཐའེ་ཝན་གྱི་ངོས་ནས་ད་ལྟའི་ཆར་གནད་དོན་འདིའི་ཐོག་མུ་མཐུད་ནས་རྟོག་ཞིབ་གནང་བཞིན་ཡོད་ལུགས་གསུངས་ཡོད་པ་རེད། བདུན་ཕྲག་སྔོན་མའི་ནང་རྒྱ་ནག་གིས་ཐའེ་ཝན་མཚོ་ཁའི་ཐོག་ཨ་རི་དང། ཁ་ན་ཌའི་གྲུ་གཟིངས་གཉིས་འགྲུལ་བཞུད་བྱེད་ཀྱི་ཡོད་ལུགས་ཤེས་རྟོགས་བྱུང་བའི་རྗེས། རྒྱ་ནག་ངོས་ནས་ཀྱང་དེར་ཞིབ་པའི་དོགས་ཟོན་བྱེད་ཀྱི་ཡོད་ལུགས་བཤད་པའི་སྐབས་སུའང། རྒྱ་ནག་གིས། མཚོ་ཁ་དང་མཁའ་དབྱིངས་གཉིས་ཀའི་ཐོག་ནས་དམག་དོན་གྱི་སྡིགས་ར་སྐུལ་བའི་གནས་ཚུལ་བྱུང་ཡོད་ལུགས་ཐེ་ཝན་གྱིས་གསུངས་ཡོད་པ་བཅས་གང་ལྟར་ཐེ་ཝན་གྱིས་ཉེ་བའི་དུས་ཡུན་རིང་རྒྱ་ནག་གི་ཕྱོགས་ནས་ཐེ་ཝན་ཐོག་མཁའ་དབྱིངས་དང་མཚོ་ཐོག་གཉིས་ཀའི་ཐོག་ནས་དམག་སྦྱོང་བྱེད་པའི་ཁུལ་གྱིས་གནམ་དམག་གནམ་གྲུ་དང་གྲུ་གཟིངས་བཏང་སྟེ་ཉེན་ཁ་བཟོ་གི་ཡོད་ལུགས་གསུངས་འདུག། ལྷག་པར་དུ་ལོ་འདིའི་ཕྱི་ཟླ་བཞི་པའི་ནང་སྲིད་འཛིན་ཚའེ་ཨེ་ཝིང་མཆོག་ཨ་མི་རི་ཀའི་ནང་ཕེབས་པའི་ཞོར་དུ། ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་དང་མཇལ་འཕྲད་གནང་བའི་རྗེས་སུ་རྒྱ་ནག་གིས་མཚོ་ཐོག་ནས་ཉེན་བརྡ་བཏང་ཡོད་པའང་ལུང་འདྲེན་བྱས་ཡོད་པ་རེད། སྤྱིར་བཏང་རྒྱ་ནག་གིས་རྒྱུན་དུ་ཐའེ་ཝན་ནི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པ་དང། ཞི་འཇམ་གཉིས་ཀའི་ཐོག་ནས་ཐེ་ཝན་རྒྱ་ནག་སྐམ་ས་ཆེན་པོ་དང་ནམ་ཞིག་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་བཤད་བཞིན་ཡོད་པ་རེད།
རྒྱ་གར་གྱི་སྦེང་ལོར་ལྷོ་སྤྱི་དང་རྩིས་པ་གཉིས་རྒྱ་གར་ཀར་ན་ཊ་ཀ་མངའ་སྡེའི་གཞུང་ནས་ལྷོ་ཕྱོགས་བོད་མི་གཞིས་སྒར་ཁག་ལ་རོགས་སྐྱོར་གྱི་ཆེད་འཆར་འབུལ་ཞུ་རྒྱུའི་སྔོན་འགྲོའི་རྟོག་ཞིབ་ཀྱི་སྐོར་སྐྱོད་གནང་བ་དེ་མཇུག་སྒྲིལ་བྱུང་ཡོད་པའི་སྐོར་ལ་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེའི་གཞུང་ནས་སྦེང་ལོར་ལྷོ་སྤྱི་ལས་ཁུངས་ཀྱིས་གཙོས་པའི་ལྷོ་ཕྱོགས་བོད་མི་གཞིས་སྒར་ཁག་ལྔའི་ནང་ཡོད་པའི་བོད་པའི་ཐུན་མོང་མིན་པའི་ཆོས་དང་རིག་གཞུང། ཤེས་ཡོན་དང་འཕྲོད་བསྟེན། དེ་བཞིན་སྤྱི་ཚོགས་བདེ་དོན་སོགས་ཀྱི་ཐད་འཛིན་སྐྱོང་ཚགས་ཚུད་ཡོང་ཆེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཐོག་མར་རོགས་དངུལ་ཧིན་སྒོར་འབུམ་སུམ་བརྒྱ་གནང་ཡོད་པ་དང། དེ་རྗེས་འདས་པའི་ལོ་ངོ་གསུམ་ཙམ་གྱི་རིང་ལོ་རེར་ཧིན་སྒོར་འབུམ་ཉིས་བརྒྱ་རེ་གནང་ཡོད་ཅིང་ད་ལོ་སྔར་དང་མི་འདྲ་བར་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང། ལྷོ་ཕྱོགས་གཞིས་སྤྱི་ལས་ཁུངས་ཀྱི་རྩིས་པ་པ་སངས་ལགས་རྣམ་གཉིས། ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་གི་ནང་མི་མང་གི་དགོས་མཁོ་དང་འཚམས་ཤིང་རྒྱས་སྤྲོས་མེད་པར་གཞིས་ཁོངས་སོ་སོའི་ནང། རོགས་སྐྱོར་ཆེད་འཆར་འབུལ་ཞུ་རྒྱུའི་གནད་དོན་ཁག་གི་ཐོག་རྟོག་ཞིབ་རྒྱུས་ལོན་གནང་ཆེད། ཟླ་བ་འདིའི་ཕྱི་ཚེས་བརྒྱད་ཉིན་མོན་གྷོ་འདོད་རྒུ་གླིང་ནས་དབུ་འཛུགས་ཀྱིས། སྦེལ་ཀུ་པེ་ལུགས་བདེ་གཞིས་ཁོངས་གཉིས་དང་དེ་བཞིན་ཧོན་སུར་རབ་རྒྱས་གླིང་དང། ཀོ་ལེ་གྷལ་དོན་ལྡན་གླིང་བཅས་ཀྱི་ནང་སྐོར་སྐྱོད་གནང་སྟེ་འདི་ཚེས་བཅུ་དྲུག་ཉིན་མཇུག་སྒྲིལ་བྱུང་ཡོད་པ་རེད་འདུག་དེའི་སྐོར་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
དེ་རིང་དེ་ལ་ཡང་སྔོན་འགྲོའི་གི་ཚུལ་དུ་རྩིས་པ་དང་ལོ་གཅིག་འདུག་བྱས་ནས་ས་གནས་ལ་བཅར་བྱས་ནས་ཁོ་རང་ཚོའི་ད་ལྟ་ས་གནས་འགོ་འཛིན་རྣམ་པ་ཚོའི་གི་འཆར་འབུལ་ག་རེ་གནང་ཡ་ཡིན་པ་གནང་ཡ་ཡིན་པ་དེ་གའི་དེའི་གནས་སྟངས་ག་འདྲས་ག་འདྲས་ཡིན་པ་ཁྱིམ་ཚང་གི་གནས་སྟངས་དེ་ནང་བཞིན་བསླབ་གྲྭའི་གི་གནས་སྟངས་དེ་ནང་བཞིན་གྱི་ཡང་ཅིག་འཕྲོད་བསྟེན་དང་ཅིག་གསང་སྤྱོད་དང་རྒན་གསོ་ཁང་དང་དེ་གའི་གནས་སྟངས་ག་རེ་ཡིན་པ་ཡིན་ན་དོན་ཚན་དྲུག་དོན་ཚན་བདུན། ག་རེ་གནང་གི་ཡོད་པ་ཡིན་ན་དེ་གའི་དེ་ང་ཚོས་རྒྱུས་ལོན་ཡན་གྱི་ཆེད་དུ་འདིས་ད་ཀར་ན་ཊ་ཀ་མངའ་གཞུང་གི་རོགས་དངུལ་འདི་དངོས་གནས་རྒྱས་སྤྲོས་འདི་དེ་མ་ཡིན་པ་དོན་དངོས་ལ་ཕན་ཐོགས་ཡོང་ཡན་གྱི་ཐོག་ལ་ཡ་ཨ་ནི་ང་ཚོས་འདི་ནས་ཅིག་གི་རྩག་ཏུ་མ་སོང་ནས་ཁ་ཤས་ཅིག་རྒྱབ་བྱས་ནས་ཨ་ནི་དེ་ནས་ང་ཚོས་རོགས་སྐྱོར་དེ་གའི་དེ་གཏན་འཁེལ་བ་ཅིག་ངོ་བོ་ཅིག་ཡ་སྙན་སེང་ཞུ་ཡན་གྱི་ཐོག་ལ་ཡ་ང་ཚོས་འབད་བརྩོན་ཞུ་བའི་སྐད་ཆ་ཡིན། ད་ལན་ཁོང་རྣམ་པས་རྟོག་ཞིབ་གནང་བའི་རྗེས་སུ་འབྲེལ་ཡོད་ས་གནས་འགོ་འཛིན་དང་གོ་བསྡུར་སྦྱང་བཤད་གནང་བའི་མཐའ་བསྡོམས་དེར། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ལ་སྙན་སེང་ཞུས་པའི་རྗེས་སུ། ཀར་ན་ཊ་ཀ་མངའ་སྡེའི་ཁྲལ་བསྡུ་ལས་ཁུངས་ལ་སྙན་སེང་ཞུ་གནང་རྒྱུ་ཡིན་པ་རེད་འདུག་ལ། གཞིས་ཆགས་ཁག་གི་ནང་རོགས་སྐྱོར་གྱི་ལས་གཞི་དགོས་མཁོ་ཆེ་བ་ཁག་ནི། བོད་མིའི་ཆོས་དང་རིག་གཞུང་ཤེས་ཡོན་དང་འཕྲོད་བསྟེན་སོགས་ཀྱི་ཐད་ཡིན་པ། ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་གསུངས་གནང་བྱུང། གཙོ་བོ་གཙོ་བོ་ཤེས་ཡོན་གྱི་ཆ་རྐྱེན་དེ་གལ་ཆེན་པོ་ཡིན་འདུག་ག་ལ་ཤེས་ཡོན་ཐོག་ལ་ཡང་ཨ་ནི་འབྲེལ་བ་ཡོད་པའི་མཐུན་རྐྱེན་ག་རེ་སྦྱར་ཐུབ་ཡ་འདུག་དེ་ང་ཚོ་གནད་འགག་ཅིག་བརྩི་གི་ཡོད། དེའི་རྗེས་ལ་ཡང་ད་ང་རང་ཚོའི་ཐུན་མོང་མ་ཡིན་པའི་ཨ་ནི་ལེགས་བྱང་ཅིག་ཡོད་རེད་དེ་ག་ནང་བཞིན་གྱི་ཆོས་དང་རིག་གཞུང་ཨ་འདིའི་ཐོག་ལ་ཡང་ཨ་ནི་ང་ཚོ་མཐུན་རྐྱེན་ག་རེ་སྦྱར་དགོས་ཡ་འདུག་ཁ་ཚ་དགོས་གཏུགས་ཀྱི་དེ་གའི་དེའི་ཅིག་རྟོག་ཞིབ་ཞུ་ཡ་བྱས། ཨ་འདི་ནས་དེའི་རྗེས་ལ་ཡང་སྤྱི་ཚོགས་ཐང་པོ་ཡོད་མེད་ལ་ཡ་དེ་འཕྲོད་བསྟེན་དེ་ལ་འབྲེལ་བ་ཆགས་ཡི་འདུག་ག་ལ་ཨ་འཕྲོད་བསྟེན་ལ་འདུག་ག་ལ་ད་དེའི་ཁོར་ཡུག་སྲུང་སྐྱོབ་ནས་བྱས་ནས་ཨ་དེ་ནང་བཞིན་གྱི་ཅིག་འཐུང་ཆུ་ནས་བྱས་ནས་ཨ་ནི་གསང་སྤྱོད་ནས་བྱས་ནས་དེ་གའི་དེ་ཐོག་ལ་ཡང་ཨ་ནི་ཅིག་རྒན་གསོ་ཁང་ནས་བྱས་ནས་དེ་གའི་ལ་ཡང་ཉམས་གསོ་ཞུ་དགོས་ཡ་ག་རེ་འདུག་ཨ་ནི་ང་དེ་གའི་དེ་བང་ཅིག་སྒྲིག་བྱས་ནས།
ད་དུང་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་མུ་མཐུད་གསུངས་དོན་ལ་རྒྱ་གར་ཀར་ན་ཊ་ཀ་མངའ་སྡེའི་གཞུང་གིས་རོགས་སྐྱོར་གནང་བ་དེ་ཧ་ཅང་བཀའ་དྲིན་ཆེན་པོ་ཡིན་ཀྱང་རོགས་སྐྱོར་གྱི་མ་དངུལ་དེས་གཞིས་ཆགས་ཁག་གི་དཀའ་ངལ་དང་དགོས་མཁོ་ཆ་ཚང་སྒྲུབ་ཐུབ་རྒྱུ་མེད་དུས་གཞིས་ཆགས་ཁག་གི་དཀའ་ངལ་དང་དགོས་མཁོའི་གནས་སྟངས་འདྲ་མིན་ཞིབ་པའི་འགྲེལ་བརྗོད་གནང་བྱུང། མངའ་གཞུང་གི་རོགས་དངུལ་དེ་ནས་ཚང་མ་ལྷོངས་ཐུབ་ཀྱི་ཡོད་མ་རེད། དེ་ནང་ནས་ཡང་དུམ་བུ་བརྒྱ་ཆ་ལྔ་ཟིག་བརྒྱ་ཆ་བཅུ་ཟིག་དེ་འདྲའི་ཞུ་ཡས་ཀྱིས་འདིའི་ཐོག་ལ་ཡང་རྩིས་བྱས་ནས་འཇོག་གི་ཡོད་འདུག་ག་ལ། འདི་དང་དེ་མཚུངས་ཀྱིས་དཔེར་ན་ད་རྒན་གསོ་ཁང་གི་གནས་བབ་ཡིན་ན་ཁག་གཅིག་ལ་རྒན་གསོ་ཁང་དེ་གའི་ཞེ་དྲག་གི་མཐུན་རྐྱེན་ཁོར་ཡུག་དེ་གའི་རྩིས་བཟང་པོ་ཡོད་རེད་དེ་ཁག་གཅིག་ལ་ཡང་ཏོག་ཙམ་ཞན་པོ་ཡོད་འདུག་ག་དེ་འདྲས་ཨ་དེ་ག་ནང་བཞིན་གྱི་ཡང་ཁག་གཅིག་ལ་ཡང་ཨ་མཆིག་ཕི་གས་ཀྱི་ད་ལྟ་གོང་དུ་ཞུས་པ་འདྲ་ཞིག་རེད། ཁྱིམ་ཚང་གི་གནས་སྟངས་དེ་ལྟའི་བཟང་པོ་ཡོད་རེད་དེ་ཡང་ཁག་ཅིག་ལ་ཡང་ཁྱིམ་ཚང་དངོས་གནས་དངོས་གནས་ཀྱི་ཉམ་ང་བའི་གྱི་དེ་འདྲའི་གནས་ཚུལ་ཡོད་པ་དེ་འདྲས་བརྗེད་ཡ་ཡོད་པ། བྱས་ཙང་འདི་ཚོ་ལ་ཡང་ད་ག་རེ་རེད་རྟོག་ཞིབ་ཆ་ཚང་ཅིག་ནན་པོ་ཞུས།
ཡང་སྦེལ་ཀོབ་པེ་བདེ་སྐྱིད་སླར་གསོའི་སྤྱི་ཁྱབ་འཆི་མེད་རྟ་མགྲིན་ལགས་ཀྱིས་གསུངས་ན། གཞིས་ཆགས་སྲ་བརྟན་དང་འབྲེལ་བའི་ས་གནས་སུ་བོད་མི་གནས་ཐབས་ཀྱི་ཐོག་བོད་མིའི་འཚོ་རྟེན་གྱི་ཆེད་ས་ཞིང་འདེབས་ལས་དང་འབྲེལ་བའི་ཞིང་ཆུ་འདྲེན་གཏོང་དང། ཞིང་ཁ་ར་བ་བསྐོར་རྒྱུ་སོགས་ཀྱི་རོགས་རམ་དགོས་གལ་ཆེན་པོ་ཡིན་པའི་གཟིགས་ཚུལ་འགྲེལ་བརྗོད་གནང་བྱུང།
ལོ་གཅིག་ཞིང་ཁ་མི་ཚང་བཞི་བཞི་ལྔ་ལྔ་པར་སློམ་རེར་བཙུགས་ཐུབ་པ་ཡིན་ཟེར་ན་རང་ལྐོག་ཐུབ་པ་ཡིན། ཨེ་འདི་གཉིས་ཀྱི་ཁོ་ན་ལྟ་བས་ཡིན་ན་གཅིག་ལྟ་བས་སྟབས་ད་ཐུག་གི་རུ་བ་འདི་ནང་ལོ་ལེ་ཡ། ངོས་དབུས་མོའི་མང་ཤོས་ཀྱི་ལྟ་དེའི་འབོར་དུ་ཆུ་བཏོན་ཡ་ད་ཟེར་ན་རང་མགོ་སྡིག་ལ་འགྲོ་གི་འདུག་ཨ་ད་ཤ་མང་ཤོས་ཀྱི་ལྟ། འདི་འདྲས་ཀྱི་ལྟས་སུ་རོགས་པ་བྱས་ཕན་ཐོག་ན་རུ་བ་ཨེ་འདི་ལྟས། ད་ཡག་པོ་ཡོང་ས་འདི་ཨེ་འདི་ག་ལེ་ག་ལེ་ཞིང་པ་དེ་འཕོན་ཆེར་ཆེར་འགྲོ་གི་རུ་བ། ཨ་ནི་རྗེས་མ་ཨ་ནི་དུ་མ་བཏབ་པ་བྱས་བཞག་འབོ་མ་བཏང་བྱས་འདི་ལྷག་བྱས་སྐད་མི་འདུག་བ་ཁོ་ཚོ་ལས་མི་བྱས་འདི་ཕར་བྱས་སྐད་མི་འདུག་འདི་བྱས་བ་འདི་འདྲའི་འདུག་བསམ་བློ་ཡོད་ང་རང་ཅིག་ཅིག་མཁྱེན་འོ་འདི་འདྲའི་འདུག་བྱས་བྱས་ལ་བྱས་བྱས་ལ་ཞོ་ལ་ཕན་ཐོག་ན་དྲན་གི་འདུག་རོ། དེ་རྗེས་ཨའོ་མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ཀྱི་ནང་གཞུང་ལམ་ཉམས་བཟོ་དགོས་གལ་ཆེ་བའི་སྐོར། འདོད་རྒུ་གླིང་གཞིས་ཁོངས་ཀྱི་གཞིས་མི་ཀརྨ་གཡང་སྒྲུབ་ལགས་ཀྱིས་གསུངས་གནང་བྱུང།

ལྷོ་ཕྱོགས་བོད་མིའི་གཞིས་ཀ་ཁག་ལྔའི་ནང་གནས་པའི་བོད་མི་ཚོས་བོད་པའི་ཆོས་དང་རིག་གཞུང་ཤེས་ཡོན་དང་འཕྲོད་བསྟེན་སོགས་ཀྱི་འཛིན་སྐྱོང་གི་ལོ་འཁོར་རྒྱུན་གྲོན་ལ་ཕན་པའི་རོགས་སྐྱོར་གནང་བའི་འབོད་སྐུལ་ཞུས་པ་གཞིར་བཟུང་གིས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཐོག་མར་མངའ་སྡེ་གཞུང་ནས་རོགས་སྐྱོར་གནང་འགོ་ཚུགས་པ་ནས་བཟུང་ད་བར་གནང་མུས་ཡིན་པ་རེད་ལ། ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་ཐོག་མར་གསར་འཛུགས་གནང་སྐབས་རྒྱ་གར་དབུས་སའི་གཞུང་ནས་བོད་མི་རྣམས་ལ་འཚོ་རྟེན་ཆེད་ས་ཞིང་གནང་རྒྱུས་མཚོན་པའི་གང་ཅིའི་རོགས་སྐྱོར་གནང་དང་གནང་མུས་ཡིན་པ་རེད། ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཀ་ཁག་ལྔའི་ནང། བོད་མི་སེར་སྐྱ་མི་མང་སུམ་ཁྲི་ཉིས་སྟོང་ཡས་མས་ཞིག་ཡོད་པའི་ཚོད་རྩིས་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
འཛམ་གླིང་ས་ཕྱོགས་གང་ས་ནས་མཉམ་ཞུགས་གནང་མཁན་ཕེབས་ཀྱི་ཡོད་པའི་ལ་དྭགས་གྱང་རྒྱུག་འགྲན་བསྡུར་ནང་གྱང་རྒྱུག་རྣམ་པ་མི་འདྲ་བ་དྲུག་ཡོད་པའི་ནང་ནས་འགྲན་བསྡུར་ཁག་ཤོས་དང་རིང་ཤོས་ཡིན་པའི་ཁྲོད་ལ་ལ་དྭགས་གནས་སྡོད་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་ཨང་དང་པོའི་བྱ་དགའ་བཞེས་འདུག་འདིའི་སྐོར་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
འཛམ་གླིང་ས་ཕྱོགས་གང་ས་ནས་མཉམ་ཞུགས་གནང་མཁན་ཕེབས་ཀྱི་ཡོད་པའི་ལ་དྭགས་གྱང་རྒྱུག་འགྲན་བསྡུར་ནང་གྱང་རྒྱུག་རྣམ་པ་མི་འདྲ་བ་དྲུག་ཡོད་པའི་ནང་ནས་འགྲན་བསྡུར་ཁག་ཤོས་དང་རིང་ཤོས་ཡིན་པའི་ཁྲོད་ལ་དྭགས་གནས་སྡོད་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་ཀྱིས་ཨང་དང་པོའི་བྱ་དགའ་བཞེས་འདུག་དེ་ཡང་ལ་དྭགས་གྱང་རྒྱུག་འགྲན་བསྡུར་དེར་ལ་དྭགས་ས་གནས་གཅིག་པུ་མིན་པར་རྒྱ་གར་ནང་གི་མངའ་སྡེ་ཆ་ཚང་དང་དེ་བཞིན་འཛམ་གླིང་ཕྱོགས་མཐའ་ཁག་འདྲ་མིན་གྱི་རྒྱལ་ཁབ་གྲངས་ཉི་ཤུ་རྩ་བདུན་ནས་ལ་དྭགས་གྱང་རྒྱུག་འགྲན་བསྡུར་ནང་གི་སྤྱི་ལེ་བརྒྱ་དང་ཉི་ཤུ་རྩ་གཉིས།

སོ་སོ་གིས་དཀའ་ལས་བརྒྱག་རྒྱུ་དེ་འབྲས་བུ་ད་སྟོན་རྒྱུ་རེད་བསམ་ཟ་ར་ཨ་ནི་འོ་འདི་ང་རང་དཀའ་ལས་བརྒྱག་ནས་གོམ་པ་བཅད་མ་བརྒྱག་ནས་ཡོད་ཨ་ནི་རྒྱུགས་ནི་འོ་ར་གླེ་ཡིན་ར་རྒྱུགས་གླེ་གླེ་གླེ་བྱས་ནས་ཨ་ནི། མཁར་རྫོང་ལ་བདུན་ཅུ་དོན་གཉིས་ལ་སྒོ་བཏང་དུས་འོ་འདི་ལ་ང་མཚན་གོང་ད་མཚན་ཆུ་དང་པོ་སྦྱོར་ཟ་ར་ཨ་ནི་ཆུ་དང་པོ་སྦྱོར་དུས་ཙང་པ་ངའི timing ཡག་པོ་དཔེ cover བྱས་ཟ་ར་ཨ་ནི་འོ་འདི་དུས་ཡག་ང་རང་ཨེ་འདྲ་བསམ་ཟ timing དཔེ་ཡག་པོ cover བྱས་ཟ་འོ་འདི་དཔེ་བས་ང་རང་ད་རེ་དམ་གཅིག་ལ་འགྲོ་འོ་བསམ་ཟ་ར་ཨ་ནི་འོ་འདི་བགྲོད

སྤྱི་ལེ་བརྒྱ་དང་ཉི་ཤུ་རྩ་གཉིས་ཅན་གྱི་བང་འགྲན་ལ Silk Route འམ་དར་གོས་ཚོང་ལམ་ཞེས་འབོད་སྲོལ་ཡོད་པ་ནི་སྔོན་མ་བོད་རང་བཙན་དུས་སུ་བོད་ནས་ལ་དྭགས་བརྒྱུད་ཚོང་པ་མང་པོ་བགྲོད་སྲོལ་ཡོད་པ་དེ་རེད་འདུག་ལ་དྭགས་ས་གནས་སུ་ལ་དྭགས་རྒྱང་རྒྱུག་འགྲན་བསྡུར་དེ་གོ་སྒྲིག་བྱེད་རྒྱུའི་དགོས་དོན་ནི་ཐོག་མར་ལ་དྭགས་ནས་རྒྱལ་སྤྱིའི་སྟེང་བརྡ་ལན་སྤྲོད་རྒྱུ་ཞིག་ཡིན་པ་དང། གཉིས་པ་ས་གནས་སུ་ཡུལ་སྐོར་སྤྲོ་འཆམ་པ་ཚད་ལྡན་ཞིག་ཡོང་རྒྱུ་དང་དེའང་ཡུལ་སྐོར་སྤྲོ་འཆམ་གྱི་དུས་ཡུན་མང་དུ་གཏོང་རྒྱུ་དང་ཡང་ས་གནས་ཀྱི་གཞོན་སྐྱེས་རྣམས་ལ་མི་ཚེའི་མདུན་ལམ་གསར་པ་ཞིག་འདོན་རྒྱུ་དེ་བཞིན་རྒྱང་རྒྱུག་འགྲན་བསྡུར་སྐབས་འགྱིག་དམ་གྱི་ཆུ་གཅིག་ཀྱང་བེད་སྤྱོད་བྱས་མེད་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་དམིགས་བསལ་ཞིག་སྤེལ་ཡིན་པ་གོ་སྒྲིག་པ་ཚེ་དབང་དངོས་གྲུབ་ལགས་ཀྱིས་གསུངས་བྱུང། ལ་དྭགས་ས་གནས་ནས་ཡིན་པ་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་མང་ཆེ་བ་ལ་དྭགས Scout ཞེས་དམག་མི་ཁྲོད་ནས་ཡིན་པ་དང་བོད་པའི་སྤྱི་ཚོགས་ནས་མཉམ་ཞུགས་གནང་མཁན་མང་ཆེ་བ་བོད་པའི་དྭངས་དམག་ནས་ཡིན་པ་རེད་འདུག་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་བྱ་དགའ་བཞེས་མཁན་མང་ཆེ་བ་ལ་དྭགས Scout ཀྱིས་བཞེས་སྲོལ་ཡོད་དུས་རིམ་པས་བོད་པའི་དྭངས་བླངས་དམག་མི་ཁྲོད་ནས་མཉམ་ཞུགས་བྱེད་མཁན་མང་དུ་བྱུང་དུས་ལ་དྭགས Scout ལ་དམིགས་བསལ་གྱི་འགྲན་བསྡུར་གཅིག་ཡིན་པ་ལ་དྭགས་རྒྱང་རྒྱུག་འགྲན་བསྡུར་གྱི་གོ་སྒྲིག་ཞུ་མཁན་སྦྱིན་བདག་གཙོ་བོ་ཚེ་དབང་དངོས་གྲུབ་ལགས་ཀྱིས་གསུངས་བྱུང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ན་གཞོན་དང་སློབ་ཕྲུག་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་མངའ་སྡེ་ནིའུ་ཇར་སི་ནང་གནས་སྡོད་ཁེ་ལས་པ་འཆི་མེད་གཡུ་སྒྲོན་ལགས་ནི་ཕོ་མོ་མཐུན་སྒྲིལ་དང་འབྲེལ་བའི་ལས་གཞི

ཁེ་ལས་པ་འཆི་མེད་གཡུ་སྒྲོན་ལགས་ཀྱིས་བོད་པའི་ཁ་ཐོར་སྤྱི་ཚོགས་ཀྱི་དགོས་མཁོ་ལ་གཟིགས་ནས Online Dating App མི་ཚེའམ་བོད་རིགས་ཕན་ཚུན་གཉེན་སྒྲིག་ཡོང་སླད་དྲ་ཐོག་བརྒྱུད་མཉེན་ཆས་མི་ཚེ་ཞེས་པ་ཞིག་གསར་འཛུགས་གནང་ཡོད་པ་དང་དེ་སྔོན་ཁོ་མོའི་བུ་ཕྲུག་གསོ་སྐྱོང་གི་མ་མའམ Tibetan Nannies Agency ཡང་གསར་འཛུགས་གནང་ཡོད་པ་རེད། འཆི་མེད་གཡུ་སྒྲོན་ལགས་དྲི་བ་དང་པོ་དེ Online Dating། མི་ཚེ་ཞེས་པ་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་གསར་འཛུགས་གནང་བཞག་དེང་སང་སྤྱི་ཚོགས་སུ་འདྲ་ཞིག་ཡིན་རུང་ཕོ་མོ་ཐུག་འཕྲད་ཀྱི་སྡིངས་ཆ་མང་པོ་འདུག་དཔེར་ན Smart Phone མ་དར་སྔོན་ལ། རྒྱ་གར་གྱི་སྤྱི་ཚོགས་ནང Shaadi Dot Com དེ་འདྲ་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་དགོས་མཁོ་ག་རེ་ལ་གཟིགས་ནས་མི་ཚེ་དྲ་རྒྱ་དེ་འགོ་བཙུགས་གནང་ཡིན་པས། དང་པོ་དེ། ང་ཚོ་འདི་བོད་པ་འདི་མི་ཉུང་ཉུང་ཅིག་བྱས་མི་འབོར་འདི་ད་ཉུང་རུ་ཉུང་རུ་ཆགས་ཀྱི་ཡོད་པ་གི་སེམས་ཁྲལ་ཅིག་བྱས་ཨ་ནི་འདི་སྒང་ལ་གཉིས་པ་འདི་ང་རང་སྤུ་གུ་གསུམ་གྱི་ཨ་མ་ཨ་ནི་འདི་སྒང་ལ་སྤུ་གུ་དེ་ཚོ་ཆེན་པོ་ཕྱི་ལུང་པ་ལ་ཆེན་པོ་འཚར་ལོངས་བྱེད་ཡོང་དུས་སྒང་ལ་བོད་པ་ཐུག་ཡག་འདི་དཔེ་དཀའ་ལས་ཁག་པོ་ཆགས་ཀྱི་ཡོད་པ་བྱས་ཨ་ནི་འདི་ལ་བལྟས་ནས་ཨ་ནི་ང་འདི་སྒང་ལ་གསུམ་པ་འདི་ད་ག་རེ།

ཐུག་ཡག་དེ་དཀའ་ལས་ཁག་པོ་ཆགས་ངེས་འདྲའོ་ཨ་ནི་ང་རང་སྤུ་གུ་ཨ་མ་ཡིན་དུས་སྤུ་གུ་གསུམ་དེ་ད་ཕྱི་གི་དཀྱིལ་མ་ལ་འཚར་ལོངས་བྱེད་དུས་ཁོང་ཚོ་གི་ཕྱི་གི་མཉམ་འབྲེལ་དེ་དེ་ཁ་ལོ་ཉེན་ཁ་དེ་མང་རུ་མང་རུ་མང་རུ་འགྲོ་དུས་སྒང་ལ་ཨ་ནི་ང་སེམས་ཁྲལ་ཆེན་པོ་ཆགས་ནས་ཨ་ནི་ད་ཁ་སེ་མི་རིགས་གཞན་པ་ལ་ད platform དཔེ་མང་པོ་ཡོད་རེད bumble ཡོད་རེད tinder ཡོད་རེད་ད་མང་པོ་ཅིག་ཡོད་རེད་དེ་ཚོ་ད་ད་ཁོང་ཚོ dating བྱས་ང་རང་གི་དམིགས་ཡུལ་དེ་མི་ཚེ་ད་མི་ཚེ་གང་བཟང་མཉམ་དུ། དོན་དང་ལྡན་པ་སྐྱེལ་ཡག་ལ་བོད་པ་ལ་བོད་པ་ཅིག་ཐུག་ན་ཡག་པོ་འདུག་བསམ་ནས་ངེད་ཀྱིས་ད་བསམ་བློ་མང་པོ། ཡུན་རིང་པོ་ནས་བསམ་བློ་སེམས་ཁྲལ་སེམས་པ་ནང་ལོག་དཀའ་ངལ་གྱི་ཆ་ཆ་ནས་ཨ་ནི་ད་ཡག་པོ་ཟླ་ཉིན་ལོ་གཞི་ནས་ད་ང་ཚོ་གི website ཅིག་བཟོས website བཟོས་ན་ད་ཕྱི་རྒྱལ། ད་ཨ་རི་མིན་པ་བྱས་ང་རང་ཨ་རི་འདི་གོ་རོ། ཡུ་རོབ་ད་གོ་ས་ཆ་གོ་ག་ས་ལ་སླེབས་ཡག་ལ website འདི་ཡག་ཤོས་འདྲ་བོ་མཐོང་སོང་ར། འདི་འདྲའི་སེམས་ཁྲལ་སེམས་པ་ན་དཀའ་ངལ་མང་པོ་ཅིག་ཕྱིན་ནས་ནི Website འདི་འགོ་བཙུགས། ལགས་སོ་འཆི་མེད་ལགས་གོང་དུ་ཁྱེད་རང་གིས་གསུངས་སོང་ད་བོད་པའི་སྤྱི་ཚོགས་དེ། འཛམ་གླིང་སྤྱི་ཚོགས་གང་ས་ལ་ནི་ཁ་ཐོར་བསྡད་ཡོད་རེད་ཁ་ཤས་ཡུ་རོབ་རྒྱ་གར། ཨ་ནི་ཨ་རི། Canada། Australia དེ་བྱེད་དུས་སེམས་པ། མི་ཚེ་གི་སྡིངས་ཆ་འདི།

རེད་རེད། ང་ཚོ་གི་ད་ང་རང་ཚོ་གི་ད་ལྟ་ད་ཐ་མ་དང་པོ་བཙུགས་པ་རེད་ཨ་ནི། ཡིན་དུས་ག་ལ་ང་རང་ཚོ་གི་གང་དྲག་དྲག་ད་སྟབས་བདེ་བོ་འདྲ་བོ་ཞིག་བཟོས་ཡོད་ར mobile user friendly འདྲ་བོ་བཟོ་ཐབས་ཤིག་བྱས་ཡོད་ད་སློབ་སྦྱོང་ཡོད་མཁན་ཅིག་གིས་འདི་བྱེད་ལས་སླ་བོ་དཔེ་རེད་ག་ལབ་ན་ང་ཚོ་ངེད་ཀྱི་དམིགས་དམིགས་ཡུལ་གལ་ཆེ་ཤོས་དེ་ང་གི་ཕྱི་རྒྱལ་ལ་ཡོད་མཁན་བྱེད་དུས་ག་ལ་ཕྱི་རྒྱལ་ལ་ཡོད་མཁན་མང་ཆེ་ད་འདི་འདྲའི་ཐོག་ལ་གོ་དོན་དཔེ་མང་པོ་ཡོད་རོ། ཨ་འདི་བྱེད་དུས་ཁོང་ཚོ་ལ་ངེད་ཀྱི་དཀའ་ངལ་སྤྱད་འཕྲད་ངེས་རེད་བསམ་གི་མི་འདུག user friendly ཅིག་བཟོས་ཡོད་རེད་རོ། ག་རེ་ཟེར། དང་པོ་ངེད་ལ free དེ app ག་ལ་འོ་ད་འདི་ནང་འཛུལ་དུས log in བྱེད་དུས་ག་ལ་འོ་འདི་དཔེ་བྱེད་ལས་སླ་བོ་བཟོས་ཡོད་རེད། སུ་དང་སུ་ཡིན་ན། form ཅིག་འདི་བརྒྱངས་བེའུ་སྒྲོག་བཞིན་མིང་བྱས། དྲི་བ་ཁ་ཤས་དྲིས་ཡོད་རེད་འདི་མ་གཞི་ཡོད་མ་རེད་ཨ་ནི་འདི་ནས་འཛུལ་ཚར་བའི་རྗེས་ལ་ཨ་ནི།

དེ་འདྲའི་འདྲ་བ་བྱས་ད་ལྟ་རིང་ག་དེ་ལ་ང་ཚོ་ལ Applicant ག་ལབ་དགོས་རེད་བ་ད་དེ་ནང་ལོགས་ལ Member བཞི་བརྒྱ་བདུན་ཅུ་འདུག་བདུན་ཅུ་བདུན་ཅུ་ཡོད་ས་རེད་ཕལ་ཆེར་དེ་འདྲའི་འདྲ་བ་ཞིག་འདུག་རོ། ཨ་ནི་སློབ་སྦྱོང་ཡོད་མཁན་དང་ང་ཚོ་ད་མང་ཆེ་འདི་རོ་དེང་སང་ག་ལ་རྒྱལ་ཁབ་ཀྱི་འཛམ་གླིང་དུས་ཚོད་ཡིན་དུས་ག་ལ་མི་ཚང་མ་ད་ཡི་གེ་ཤེས་ན་མ་ཤེས་ན་རེད་ཚང་མ་དུག་ལོག་ཉོ་ཤེས་ཀྱི་ཡོད་རེད་ཚང་མ་ལྟད་མོ་ལྟ་ཤེས་ཀྱི་ཡོད་རེད་ཚང་མ་དེ་ག་ལབ་དགོས་རེད་ད

འགའ་ཤས་ཀྱིས་ཁ་པར་སླེབས་སོང་ཁོང་ཚོ་སྐད་ཆ་བཤད་བསྡད་ཀྱི་ཡོད། ཨ་ནི་དཔེ་ཡག་པོ་བྱུང་སོང་དཔེ། ག་ལབ་དགོས་རེད་ཁོང་ཚོ་ལ་འདི་བརྒྱུད་ནས་ཕན་ཐོགས་པོ་དཔེ་བྱུང་སོང་ལབ་ཀྱི་འདུག་ར་ཡིན་ནའི་ད་ང་ཚོ་བོད་པ་སྤྱི་ཚོགས་འདི་ག་རེ་ལབ་ན། ཧ་གོ་གི་ཡོད་རེད་ཡིན་ནའི་ཁས་ལེན་མ་བྱེད་པ་བྱས་ཨ་ནི། སྤྱི་ཚོགས་ནང་ལོག་ལ་འདི་འདྲ་བ་དཔེ། ཡག་པོ་དང་སྡུག་ཅག་གཉིས་ཆ་རེད་ག་ཅི་ལབ་ན། བོད་པ་གིས་ང་ཚོ་གི་རིག་གཞུང་འདི་བུ་མོ་ཉམ་ཆུང་བུ་ཉམ་ཆུང་འདི་ཚོ་ལ་དཔེ། མཐོང་སྟེར་དུས་ག་ལ། ཨ་ནེ་ཡང་གཅིག་དེ་གཅིག་མ་འགྲིག་ན་ལམ་སང། ད། མི་གི་ལ་ཨོ་འདི་བུ་མོ་འདི་འདི་འདི་འདྲའི་ཉམས་སྐྱེས་ཤིག་འདུག་ད་འདི་བསྡད་ལ་སླེབས་ཤག་ལབ་ལམ་སང། པར་དེ་ཡར་མར་བཀྲམས་འདི་གི་མི་ཚང་མ་ལ་རང་བཞིན་མེད་པ་ལྟ་ཅིག་ཨོ་ཁེ་ད་ང་གཅིག་རོགས་པ་ཅིག་དགོས་འདུག་ང་འདི་བྱེད་ཀྱི་ཡང་འདི་བྱེད་པ་འདྲ་བྱས་ན་ཡང་ངའི་པར་དེ། བོད་པ་སྤྱི་ཡོངས་ལ་འགྲོ་བཞག་ས་རེད་བསམ་ནས་ཁོ་ཚོ་ཡི་རྣམ་རྟོག་ཅིག་སླེབས་ཀྱི་འདུག་དེ་སླེབས་དུས་ག་ལ་ཨ་ནེ་མང་པོ་ཅིག་གི་ང་ཚོ་པོས་ཕན་ཐོགས་པོ་བྱུང་སོང་ལབ་ཀྱི་འདུག་ཡིན་ནའི་སྐུ་མཁྱེན་མི་ལ་མ་ལབ་ཨ་ལབ་ཀྱི་འདུག་རོ་ཨ། དེ་བྱེད་དུས་ང་ཚོ་གིས་དཀའ་ལས་ཁག་པོ་ཆགས་གི་འདུག་ཡིན་ཡང་ད། དངོས་གནས་བྱས་ན་ང་ཚོ་གིས་ང་རང་གིས་འགོ་བཙུགས་དུས་ག་ལ་ད་བོད་པ་གཅིག་ལ་ཕན་ཐོགས་རོགས་བྱས་ན་ང་ཚོ་བོད་པ་གི་མི་ཚོགས་ཉུང་ཉུང་རེད Population། མི་མི་འབོར་འཕར་ཡ་ལ་ཕན་ཐོགས་རོགས་བྱས་ན་ཨ་ནི་མི་མང་པོ་ཅིག་གི་བསམ་བློ་གིས་ད་ང་ཚོ COVID གི་དུས་ཚོད་ལ་མི་མང་པོ་ཅིག་དཔེ་ཁ་ཅིག་ད་དབྱིན་ཇི་ལབ་ན Lonely ལབ་ཡིན་ར Lonely Depress མང་པོ་འགྲོ་ཡ་རེད Depression ལ་གཅིག་པུར་ཁང་པ་ཆུང་ཆུང་ཅིག་ལ་ལྷག་བསྡད་དུས་ག་ལ། དེ་ནི་མང་པོ་ཆགས་ད་ངེད་ཀྱི་དོན་ཚན། བོད་པ་ལ་བོད་པ་ཐུག་ཡ་བྱེད་བོད་པ་གི་མི་འབོར་འཕར་ཡ་བྱེད་བོད་པ་ཚང་མ་སེམས་པ་སྐྱིད་པོ་ཡོང་ཡ་བྱེད་བོད་པ་གི་ནང་ཆོས་འདི། ལོ་སྟོང་ཕྲག་དང་སྟོང་ཕྲག་ད་དུང་གནས་རོགས་བྱེད་ན། འདི་བསམ་ནི་འདི་འགོ་བཙུགས་རོགས་ཨ་དེ་ཚོ། ངེད་ངེད་དམིགས་ཡུལ་ཆེན་པོ་ཡིན་རོགས་ཨ་ཡིན་ནའི་ང་ཚོ། བོད་པ་མང་པོ་ཅིག་གི་ད་གཅིག་གཅིག་ལ། ག་ལ་བར་དག་སྐད་ཆ་བཤད་ཉུང་ཉུང་ལབ་ར་གའི་སྐད་ཆ་འཛམ་གླིང་མཐོང་རྒྱ་ཆེན་པོ་ལབ་ར་གའི་ཆུང་ཆུང་ལབ་ར་ཆུང་ཆུང་ཆུང་ཆུང་ལ་བུ་དེའི་བུ་མོ་དེ་ལ་སྐད་ཆ་བཤད་ཀྱི་འདུག་ག་རེ་ཡིན་ན་ཁྱོ་ག་དེའི་སྐྱེ་དམན་དེ་ལ་སྐད་ཆ་བཤད་ཀྱི་འདུག་ག་རེ་ཡིན་ན་ལའི་དེ་གི་རང་བཞིན་མེད་པ་མ་ཁེངས་བསྡད་འདུག་ཨ། འདི་མ་བྱེད་པ་བྱས་ཨ་ནི་ཨོ་ཁེ་ད་ང་ཚོ་བོད་པ་ནང་ལ་དཀའ་ངལ་དཔེ་མང་པོ་ཡོད་རེད་ད་དེ་དཀའ་ངལ་སེལ་ཐབས་ལ་ཨ་ནི་ཁོ་ཚོ་མི་ཚེ་གཅིག་མཇུག་བཞག་རྒྱུ་ནང་ལ་ཨ་ནི་ང་ཚོ་གི་པར་འདི་བཅུག་པ་བྱས Information འདི་ཡག་པོ་རྒྱང་བ་ནི་ང་ཚོ་གཉིས་ད་ང་ཚོ་གིས་སྡུག་ཅག་བྱེད་དགོས་མ་རེད་ད་བོད་པ་ལ་བོད་པ་ཅིག་ཐུག་ན་བོད་པ་སྤུ་གུ་འདི་སྐྱེ་རོགས་བྱེད་ན་བོད་པ་ལ་བོད་པ་ཅིག་ཐུག་ནི་བོད་པ་སྤུ་གུ་ཅིག་སྐྱེ་རོགས་བྱེད་ན་བོད་པ་ཡག་པོ་ཆགས་རོགས་བྱེད་ན་འདི་འདྲས་གི་བསམ་བློ་བཏང་བ་འདྲ་ཅིག་ཡིན་ན་ཨ་ནི་ག་ལ་འོར་ད་འདི་འདྲས་ལ་ངོ་ཚ་རྒྱུ་ཡོད་མ་རེད་བསམ་གི་འདུག་ངའི་བསམ་པ་ལ། ངོ་ཚ་རྒྱུ་ཡོད་མ་རེད་བསམ་གོ་དེ་དེ་ལ་ནི་ད་དུང་ཡིན་ང་ཚོ་ལ Inspire བྱིས། ཡིན་གཅིག་མིན་གཅིག་འདི་བྱེད་དགོས་རེད་བོད་པ་ལ་བོད་པ་ཐུག་དགོས་རེད་ད་ཡོད་མ་རེད་འདི་འདྲའི་འགྲོ་ནི་ང་ཚོ་གི་དམིགས་ཡུལ་འདི Dating གཅིག་པོ་མ་རེད་ང་ཚོ་དམིགས་ཡུལ་འདི། བོད་པ་ལ་བོད་པ་ཐུག་ནི་མི་ཚེ་མཉམ་དུ་སྐྱེལ་རོགས་བྱེད་ན། བོད་ཕྲུག་ཅིག་མང་ཆགས་རོགས་བྱེད་ན་བསམ་གོ་རོགས། འདི་བྱེད་དུས་ག་ལ་ང་རང་གི་ད་ལྟ་འདི་བརྒྱུད་ནི་རེ་བ་འདི་ག་རེ་ཡོད་ལབ་ན། སྐུ་མཁྱེན་ང་ཚོ་ལ་རོགས་པ་བྱེད་རོགས་བྱིས། ཨ་ནི་ཁྱོད་རང་ཚོ་ད་བོད་པ་ད་ང་དང་འདྲ་བོ་ཨ་མ་མང་པོ་ཡོད་རེད་རོ་ཚང་མ་གི་སེམས་ཁྲལ་དེ་རང་རེད་ད། ད་ངའི་བུ་མོ་དེ་ལ་ཕྱི་རྒྱལ་ཐུག་བསྡད་འདུག་ངའི་བུ་དེ་ལ་ཕྱི་རྒྱལ་ཐུག་བསྡད་འདུག་ད་ངའི་བུ་དེ་ལོ་སུམ་ཅུ་སོ་ལྔ་སླེབས་སོང་ད་དུང་ཆང་ས་རྒྱག་གི་མི་འདུག་ད་ངའི་བུ་དེ་ལོ་བཞི་བཅུ་ཆགས་སོང་ད་དུང་ཆང་ས་རྒྱག་གི་མི་འདུག་ལབ་བྱེད་རོགས། དེ་བྱེད་དུས་ག་ལ་ཨ་ནི་ད་སོ་སོ་ནང་གི་ལབ་དགོས་རེད་ད་མི་གཞན་པ་གི་འཕྱ་ལད་རྒྱག་གི་ཡོད་རེད་ཟེར་ན་ཨེ་འདྲས་མ་ལབ། ཁྱོད་རང་ལ་སྤུ་གུ་ཆུང་ཆུང་འདི་ཆེན་པོ་ཆགས་ཀྱི་རེད་ཁོང་ཚོ་སྤུ་གུ་འདི་ཆེན་པོ་ཆགས་བསྡད་ཡོད་རེད་དེ་སྲིད། མི་ཚེའི་ནང་ད་དེ་འདྲའི་འདྲ་བོ་ད། ཆང་ས་འདྲ་བོ་ད་ང་ཚོ་གི་དེ་འདྲའི Platform ཡོད་ན་འདི་ལ་ད་དུང་ང་ཚོ་ལ་རོགས་པ་བྱིས། ད Applicant རྒྱག་པ་ཡིན་ན་པར་འདི་ཡག་པོ་བྱིས་ནས་བཅུག་ཨ་ནི Location འདི་བྲིས། སོ་སོ་ལས་ཀ་ག་རེ་བྱེད་ཀྱི་ཡོད་བྲིས་ཨེ་འདྲ་བྱེད་པ་འདྲ་བྱས་ན་ཨ་ནི། ཚེ་སྔས་འདི་ལ་རོགས་པ་ཕན་ཐོགས་ད་ང་ལ་ང་རང་སློབ་སྦྱོང་འདི་གམ་ཡོད། ཨ་ནི་ང་རོགས་པ་དེ་འདྲས་ཤིག་བྱེད་ཀྱི་ཡོད། ང་ས་ཆ་འདི་ལ་ཀལ་ལི་ཕོ་ང་ལ་འདུག་ཀལ་ལི་ཕོ་ནེ་ནས་ཕོན་སླེབས་ཀྱི་འདུག་ང་ཀལ་ལི་ཕོ་ནེ་ཡོད་ངེས་རང་དགོས་ཡོད་ལབ་ཀྱི་འདུག་ར། ཨ་ནི་ཡིན་ནས་ང་འདི Website ལ་འགྲོ་ཡས་ངོ་ཚ་གི་འདུག་ང་པར་བླུག་ཡས་ངོ་ཚ་གི་འདུག་ལབ་ཀྱི་འདུག་ར།
ད་ལན་འདི་བརྒྱུད་ནས་ཀུ་ཅི་འདི་དམིགས་ཡུལ་ཆེན་པོ་ཡིན་ངོ་མ་ཚ་རོགས་བྱེད་ལ། ལགས་སོ་འཆི་མེད་ལགས་ཨ་ནི་འཆི་མེད་ལགས་ཀྱི་དགོངས་པ་ཆེན་པོ་བཞེས་ནས་བོད་པའི་སྤྱི་ཚོགས་ལ་ཨ་ནི་ཞབས་ཕྱི་ཞུ་ཡས་དང་བོད་པའི་སྤྱི་ཚོགས་ཀྱི་ཕ་མ་བྱིན་པའི་ཕྲུ་གུའི་བདེ་སྡུག་ཆེད་དུ་ནི་བསམ་བློ་རྒྱ་ཆེན་པོ་འཁོར་ནས་མི་ཚེའི་དྲ་རྒྱ་དེ་འགོ་བཙུགས་འདུག་ད་ལྟ་བར་དུ་ངེད་ཀྱི་བོད་པའི་སྤྱི་ཚོགས་ནང་ལོགས་ལ་མི་ཚེ་དེ་འདྲ་ཕོ་མོ་ཐུག་འཕྲད་ཀྱི་དྲ་རྒྱ་དེ་འདྲས་མཐོང་མ་བྱུང་ར་བྱས་ཙང་ཆེད་ལས་པ་དེ་འདྲས་ཅིག་གསར་འཛུགས་བྱས་ལ་ཁྱེད་རང་དཀའ་ངལ་ག་རེ་འཕྲད་ཟེར་བས་ད་ལྟ་དཀའ་ངལ་ག་རེ་འཕྲད་བཞིན་པ་རེད་འདུག་ཨ་དེ་ཚོ

ག་ལ་ད་དེ་འདྲས་སོ་སོ་གི་དེ་འདྲས་འཛུགས་དགོས་བསམ་ལ་ད་ང་ཚོ་ད་དེ་སྲིད་ད་ནིའུ་ཡོག་གཅིག་པུ་ལ་ང་ཚོ་དམིགས་གཏད་ན་ང་ཡིན་གཅིག་མིན་གཅིག་སློབ་སྦྱོང་དགོས་མ་རེད་ངེད་ཀྱིས་ད་གེ་བར་པ་ལི་སྐད་ཀྱིས་ཁྱབ་བསྒྲགས་བྱེད་བཞག་ན་འགྲིག་གོ་རེད། ཡིན་ནས་ད་ངེད་ཀྱི་དམིགས་ཡུལ་འདི་བོད་པ་སྤྱི་ཡོངས་ལ། ད་རྒྱལ་ཁབ་རྒྱ་གར་འདྲ་བོ་ཡིན་ན་ཁྱོ་ག་སྐྱེ་དམན་ཐུག་ལས་སླ་བོ་ཡོད་རེད་ད་ང་ཚོ་ཆུང་ཆུང་གཅིག་ལ Community ཆུང་ཆུང་གཅིག་ལ་ཡག་པོ་ཞིག་འདེད་དུ་འདུག་ཨོ་ཁེ་བུ་མོ་འདི་སྟོང་པ་རེད་ཤག་བུ་འདི་སྟོང་པ་རེད་ཤག་ཨ་ནི་བུ་འདི་ང་བུ་མོ་འདི་སྣང་བ་འགྲོ་གི་འདུག་ལབ་ན་ཨ་ནི་འཇམ་འཇམ་དཔེ་ཐག་ཉེ་བོ་འདྲ་བོ་རེད་བ་ཨ་ང་ཚོ། Body Language ཁོ་རང་ནི་རྒྱ་གར་ལ་འགོ་བཙུགས་ཡོད་དེ་བུ་མོ་དེ་སྟོང་པ་རེད་ཤག་ཨ་ཕ་མ་དེ་གི་བློ་ཁར་འགྲོ་ཡ་ད་ཅིག་ལས་སླ་བོ་འདྲ་བོ་ཞིག་ཆགས་ཀྱི་ཡོད་བ་ག་རེ་ཡིན་ན། དེ་ནས་ཕྱི་རྒྱལ་ལ་སྡོད་དུས་སུ་ཚང་མ་གྲམ་སྡོད་དུས་ང་ཚོ Body Language དེ་མིག་གི་མཐོང་གི་མ་རེད་ཁོ་བུ་མོ་སྣང་བ་འགྲོ་གི་ཡོད་མེད་ཧ་གོ་མ་དང་པོ་ཉིད་ལ་ཁོ་ཐུག་ཡས་ཁོ་ར་ཡོད་མ་རེད་བ་ཨ་འདི་བྱེད་དུས Website བཟོ་དགོས་ར Website བཟོ་དུས་ག་ལ་ད་སོ་སོ་བཟོ་ཤེས་གོ་མ་རེད་ད་འཚོལ་ག་འགྲོ་དགོས་རེད་ག་འདྲས་བྱེད་དགོས་རེད་ཕ་འདྲས་བྱེད་དགོས་རེད། དེ་ལྟར་ཕྱིན་ནས་ལོ་མང་པོ་ལྷག་བསྡད་ག་ལ་ཡང་ང་རང་གི་དམིགས་ཡུལ་འདི་ལ་ནི། མང་པོ་ཅིག་ཨོ་ད་འདི་བྱེད་ཐུབ་མ་རེད་ཕ་གིའི་བྱེད་ཐུབ་མ་ད་སེམས་ཤུགས་བཅག་མཁན་མང་པོ་རག་ཟེར་བ་ཡང། ཨ་ནི་ད་སོ་སོ་གི་འདི་ཚང་མ་ཤེས་ཀྱི་ཡོད་ན་ང་མི་ལ་སྐད་ཆ་དྲིས་དགོས་ཡོད་མ་རེད་ང་རང་ང་རང་ལམ་སང་བཙུགས་བཟོས་བཞག་གི་རེད་བ་ཡིན་ནས་ད། འདི་མེད་དུས་ལོ་ཁ་ཤས་ཅིག་འདི་ལ་འགོར་སོང་ཨ་ནི་ད་བཟོས་ཚར་བའི་རྗེས་ལ། ད་དང་པོ་བཙུགས་དུས་ག་ལ Launch བྱེད་ཁོ་རང་དཀའ་ལས་ཁག་པོ་འདུག་ར་ཨ་ནི། ག་འདྲས་ཡོད་ན་ད་ང་ཀམ་པུའུ་ཏར་སྒང་ལ་མཁས་པོ་མེད་དུས་ག་ལ་ནང་ལོགས་ག་འདྲས་འགྲོ་སྟངས་ཡིན་ཞིབ་ཞིབ་ཧ་གོ་མ་རེད་བ། འདི་བྱེད་ད་ད་ལེ་ང་ཚོ་ག་ལེ་ག་ལེ་ད་ང་ཚོ Launch བྱེད་ཐུབ་པ་ཙམ་གྱིས་ང་རང་ང་རང་དཔེ་ད་སྐྱེ་བ་བཟང་པོ་དགའ་བོ་ཆགས་སོང་ར་ད་བོད་པ་ནང་ནས་དང་པོ་བྱས་དང་པོ་གནང་ད་འདི་ང་རང་གི་བསམ་བློ་ཞེ་པོ་རྒྱ་ཆེན་པོ་བཏང་ནས་བཟོས་འདུག་ཨ་ནི་ད་ཨོ་ང་རང་གི་བོད་པ་ཡི་འགན་ཅིག་འཁྱེར་ཡིན་བསམ་གྱི་འདུག་ར་ཨ་ནི་ད་ད་ང་ཚོ Launch བྱེད་ཚར་བའི་རྗེས་ལ་ཨ་ནི་ད་ང་རང་གཅིག་པུ་གི་འགྲིག་གི་མེད་ད་འདི་སེ་ད་ཡག་པོ་ཆགས་ཀྱི་ཡག་པོ་ཆགས་ཡ་ལ། འབྲས་བུ་ཐོན་ཡ་ལ་ངས་གཅིག་པུ་མ་རེད་ད་འདི། བོད་པ་བུ་བུ་མོ་ན་གཞོན་ཚང་མ་གི་ད་རོགས་པ་བྱེད་ན་མ་གཞི་ངས་ཀྱི་འདི་ཡག་པོ་ཆགས་ཡ་ཁོ་ར་ཡོད་མ་རེད་ད་ང་ཚོ་ནང་ཆོས་ལ་ལབ་ཀྱི་ཡོད་ར inter dependent གཅིག་ལ་གཅིག་རོགས་པ་བྱེད་ན་མ་གཞི། ཕ་ཕྱོགས་ཁྱིམ་མཚེས་དེ་ལ་དཀའ་ངལ་ཡོད་ན་ང་ང་སྐྱིད་པོ་སྡོད་ཐུབ་མ་རེད་ང་སྐྱིད་པོ་མེད་ན་ཕ་ཕྱོགས་ཁྱིམ་མཚེས་སྐྱིད་པོ་སྡོད་ཐུབ་མ་རེད་འདི་ཡིན་དུས་ག་ལ། ད་ང་ཡག་པོ་མི་ཚེ་ཡག་པོ་བྱ་ཡ་ལ་ང་ཚོ་བོད་པ་སྤྱི་ཡོངས་གི་རོགས་པ་དགོས་གོ། འདི་གི་ད་ལན་དཀའ་ངལ་ཆེ་ཤོས་རེད་བཞག་ཨ་ནི་གཉིས་པ་དེ་ལ། བོད་པ་གཅིག་གཅིག་ནང་ལོགས་ལ་འདྲ་མི་འདྲའི་ད་དེ་འདྲ་མེད་སའི་ལ་ལབ་རྒྱུ་གཅིག་འདུག་བ་གཅིག་འཕྱ་ལད་རྒྱག་ནི་ཨ་ནི་བོད་པ་ཡར་པར་མ་བཅུག་ཡ་གཅིག་འདུག་འདི་དཀའ་དཀའ་ལས་ཆེ་ཤོས་རེད་བཞག་ད། པར་བཅུག་ན་མི་འཕྱ་ལད་རྒྱག་གི་རེད་ལབ་གོ་ར་པར་མ་བཅུག་ནི་ཨ་ནི་སོ་སོ་དེ་ས་དེ་མ་བཅུག་བ་ད་ཅི་ཡིན་ན། ད་ང Applicant ད་འདི Form ཤོག་རྒྱང་མཁན་མི་བཞི་བརྒྱ་བདུན་ཅུ་དོན་གཅིག་ཡོད་རེད།

ཨ་ནི། བོད་པ་མང་པོ་ཅིག་ཡིན་ཡ་ད Tinder Bumble ཚང་མ་ལ་འགྲོ་གོ་རེད་འདི་འདི་བྱེད་ཡ་ལ་འཚེར་གི་ཡོད་མ་རེད་ཡིན་ནི་བོད་པ་སྤྱི་ཚོགས་ནང་ལ་ད་དཔེ་ལབ་གི་རེད་ལབ་ནི་དཔེ་ངོ་ཚ་གི་འདུག་བ་འདི་ང་ཡིན་གྱི་མིན་གྱི་བོད་པ་སྤྱི་ཡོངས་ལ་རེ་བ་འདི། རོགས་པ་བྱེད་རོགས་བྱེད་རྒྱབ་སྐྱོར་བྱེད་རོགས་བྱེད་ང་ཚོ་གི་མི་ལ་རྫུན་བཤད་གོ་མ་རེད་ང་ཚོ་གི་མི་ལ་རྐུ་མ་རྒྱག་གོ་མ་རེད་ཁྱོ་ག་སྐྱེ་དམན་བར་འཛུལ་གོ་མ་རེད། ང་ཚོ་འདི་བུ་གཅིག་ལ་བུ་མོ་གཅིག་ཐུག་ཡས་རེད། འདི་མ་ཚད་ང་རང་གི་དམིགས་ཡུལ་འདི། བོད་པ་སྤྱི་ཡོངས་སེམས་པ་སྐྱིད་པོ་ཆགས་ཡ་ལ་དམིགས་ཡུལ་ཡིན་འདུག་ག་ལ། ད་བོད་པ་ཕྱི་རྒྱལ་ལ་ཡོང་དུས་དཔེ་དཀའ་ལས་ཁག་པོ་ཅིག་འདུག་ཁྱོ་ག་མང་པོ་ཁྱོ་ག་སྐྱེ་དམན་མང་པོ་ཅིག་ཁ་ཁ་ཆགས་ཡོད་རེད། ཨ་ཁོང་ཚོ་ཡིན་ན་སྙིང་རྗེ་ལས་ཀ་བྱས་ནང་ལ་ད་ཐང་ཆད་ནས་སླེབས་ཡོང་དུས་རོགས་པ་ཅིག་དགོས་བར་ད་ཁོང་ཚོ་ཟ་རོགས་འཐུང་རོགས Companionship ལ་ཡི་རོ། དགོས་འདུག་ག་ལ་ང་ཁོང་ཚོ་ལ་ཡི་སེམས་ལ་བདེ་བ་བསྐྲུན་ཡ་ལ་ཁོང་ཚོ་ལ་ཡི་རོགས་པ།

ཨ་ནི་དེ་མི་ཚེའི་དྲ་རྒྱ་དེ་དགོངས་པ་ཆེན་པོ་བྱས་འདུག་དེ་ནས་ཁོང་གིས་ཉིས་སྟོང་བཅོ་གསུམ་ལོ་ལ་ཨ་ནི Tibetan Nannies Agency དེ་གསར་འཛུགས་གནང་བཞག་ཨ་ནི་ད་སྤྱིར་བཏང་ཁོང་བོད་པའི་བུད་མེད་ཅིག་ཡིན་པ་གཅིག་བྱས་གཉིས་པ་དེ་ཕ་མ་ཅིག་ཡིན་པ་བྱས་གསུམ་པ་དེ་བུ་ཕྲུག་གསུམ་གྱི་ད་འགན་ཁྱེར་ནས་ཨ་ནི་མི་ཚེ་གི་དྲ་རྒྱ་དེ་འགོ་འཛུགས་བཞག་ཨ་ནི་དེ་མ་ཚད་ད་ལྟ Tibetan Nannies Agency དེ་འགོ་འཛུགས་བཞག་དེ་བྱེད་དུས་ཙམ་པ Tibetan Nannies Agency དེ

ཨ་རི་ལ་ཡོང། ཨ་རི་ལ་སླེབས། ཡིན་ཡང་ད་ངེད་ཀྱི་ཕ་མ་བདུན་ཅུ། བུ་བདུན་ཅུ་ནི་རེད། ཨ་ནི་ད་འདི་ནས་བྱས། ཨ་ནི་ང་ཚོ་ད་བོད་པ་ཚང་མ་ད་འདི་གོ་སྐབས་ཡག་ང་ཚོ་རྒྱ་གར་ལ་བསྡད་བསྡད་པ་ད་ཅི་ཡིན་ན། བོད་པ་སྤུ་གུ་ལ་ངེད་ཀྱིས་ད་དེ་འདྲས་མཐོང་གི་མི་འདུག་པས་ག་ལ་གོ་སྐབས་བཟང་པོ་ཅིག་ད་སློབ་སྦྱོང་ཡོད་ན་ཡང་ད College འགྲོ་ན་ཡང་རྗེས་རྗེས་ལ་ཨ་ནི་ཟེར་ཁ་ལ Sweater ཚོང་རྒྱག་ཅིག་དེ་འདྲ་བོ་མཐོང་གི་འདུག་ར་ཨ་ནི། ད་ཨ་རི་ད་ཅིག་ཆིག་སྟོང་བྱས་འགྲོ་ཨ་ནི་དེ་ནས་མང་པོ་འགྲོ་འདུག་ད་ཚང་མ་ད་ཕུ་གུ་གསུམ་ཆེན་པོ་འདྲ་བོ་ཆགས་འགོ་རེད་ཨ་ནི། ཕུ་གུ་སློབ་སྦྱོང་ཐོན་ན་རྒྱ་གར་བསྡད་ན་ཨ་ནི་ལས་ཀ་འདྲ་བོ་ཞིག་རག་གི་ཡོད་ན་དེ་འདྲ་རག་པ་བྱས་མཐོང་མ་མྱོང་ར་ཨ་ནི་དེ་ནས་ཕྱིན་ནས་ང་ཚོ་ད་ཨ་རི་ལ་སླེབས་ཨ་རི་སླེབས་ནི། ད་དང་པོ་ངེད་ལ་ཕུ་གུ་དེ་ཚོ་སློབ་གྲྭ་བཏང་ད་འདི་ལུང་པ་གི་དང་པོ་ངེད་ལ་སྒོ་ཚོད་འོག་འདུག་བ་དེ་ནི་དེ་སུ་གོ་ར་དེ་ནས་ཕུ་གུ་སླབ་གྲ། སློབ་གྲྭ་འགྲོ། ད་སོ་སོ་ལས་ཀ་འཚོལ་དགོས་འདུག་ག་ལ་ད་དེ་བྱས་ནས་བསམ་བློ་གཏང་དགོས་འདུག་བ། བསམ་བློ་གཏང་དགོས་འདུག་ད་ག་ལ་འོ་རེད། ལས་ཀ་ག་རེ་འདྲ་འཚོལ་ན་ཡག་གི་རེད་ད་ཨ་རིའི་ལུང་པ་དེ Land of Opportunity ལབ་གོ་ར་ད། གོ་སྐབས། གོ་སྐབས་ཀྱི་གོ་སྐབས་ཀྱི་རྒྱལ་ཁབ་ཅིག་ཡིན་འདུག་ག་ལ་ད་གོ་སྐབས་མང་པོ་ཡོད་རེད་ད་སེམས་པ་ལ་དགའ་པོ་ཞིག་བྱུང། ད་རྒྱ་གར་ཡོད་དུས་སེམས་པ་དེ་འདྲས་ཚོར་བ་སླེབས་མ་མྱོང་རོ། ད་འདི་ད་གོ་སྐབས་ཀྱི་རྒྱལ་ཁབ་ཅིག་རེད་ཤག་ད་ང་རང་ཡང་གོ་སྐབས་ཞུ་ཡོད་ལ་ང་རང་ང་རང་སེམས་པ་གཏིང་ལ་དཔེ་ག་རེ། ག་ལབ་དགོས་རེད་ད་ང་ཚོ Excitement ལབ་ཀྱི་འདུག་པ་དབྱིན་ཇི་གི་ད་འདི་འདྲ་དཔེ་ཚོར་བ་ཅིག་སླེབས་ཟེར་བ་ད་དེ་དུས་ང་ལོ་སུམ་ཅུ་རང་རེད་ང་ང་སྤུ་གུ་སྐྱེས་དུས་ག་ལ་ལོ་བཅུ་དྲུག་ནས་སྤུ་གུ་སྐྱེས་རེད་རོ། ཨ་ནི་ད་དཔེ Excitement འདི་ངས་དེ་དུས་མ་ཤི་ཚོར་བ་སླེབས་མ་མྱོང་རོ། ད་ལས་ཀ་ཅིག་འཚོལ་དགོས་ག་རེ་བྱེད་དགོས་ལབ་དུས་ག་ལ། ཨ་ནི་སོ་སོ་སོ་སྐད་ཆ་དྲིས་དུས་ག་ལ། ཁྱོད་ལ་སློབ་སྦྱོང་ག་རེ་ཡོད་ལབ་དུས་སློབ་སྦྱོང་ཡོད་མ་རེད་ད། སློབ་སྦྱོང་ཡོད་མ་རེད་ཟེར་ད་བཅུ་པ་བར་དུ་འགྲོ་རེད་བཅུ་པ་གོ། བཅུ་པ་འདི་ཡིག་ཚད་བཏང་བ་དང། ང་ཆང་ས་བརྒྱབ་རེད་དེ་ནས་སློབ་གྲྭ་འགྲོ་ཐུབ་ཡོད་མ་རེད་ད་དེའི་བོད་པ་ང་ཚོ་གནས་སྟངས་དཔེ་དཀའ་ལས་ཡོད་རེད་དེ་དུས་ག་ལ་ད། ནང་ལ་སྤུ་གུ་གསུམ་ཡོད་ན་སྤུ་གུ་གཅིག་མ་ཞིག་སློབ་གྲྭ་བཏང་ཐུབ་གི་ཡོད་མ་རེད། དེ་ཡིན་དུས་ག་ལ་ད་ང་ཚོ་བོད་པ་ལུགས་སྲོལ་ལ་ནང་མི་དེ་མི་ཚང་དེ་ཡག་པོ་མི་ཚང་དེ་ཡ་རབས་ཡོད་ན་བུ་མོ་ཏོག་ཙམ་ཆེན་པོ་ཆགས་པ་ན་ལམ་སང་བུ་མོ་མནའ་མ་སློང་ག་སླེབས་ཀྱི་ཡོད་རེད། འདི་འདྲ་བྱེད་དུས་ག་ལ་ད་སློབ་སྦྱོང་སྦྱང་ཡ་གོ་སྐབས་མ་རག་པ་དང་དཔལ་འབྱོར་གི་འདི་མེད་པ་བྱས་ཡིན་དུས་ག་ལ། ད་ལས་ཀ་ག་རེ་འཚོལ་དགོས་ན་ཧ་གོ་མི་འདུག་རོགས་ད་ཡག་ཤོས་དེ་ང་ལ་སློབ་སྦྱོང་ག་རེ་འདུག་ལབ་ན། སྤུ་གུ་ལྟ་ཡ་གི་སློབ་སྦྱོང་དེ་རེད་ཤག་རོགས། དེ་དུས་ང་སྤུ་གུ་དེ་ལོ་ག་འདྲ་རེད་ལབ་ན་ཕལ་ཆེར་ལོ་བཅུ་བཅུ་གཉིས་བཅུ་བཞི་འདྲ་པོ་ཅིག་རེད་སྤུ་གུ་གསུམ། ད་ལོ་བཅུ་བཅུ་བཞི་གི་སྤུ་གུ་ལྟ་ཡ་གི་ཉམས་མྱོང་ཡོད་དུས་ག་ལ་ད། ཡག་ཤོས་དེ་སྤུ་གུ་ལྟ་ཡ་དེ་རེད་ཤག་ཨ་ནི་འདི་ག་ལ་ང་ཚོ། བོད་པ་ནང་ལ་ད་འཚར་ལོངས་བྱེད་དུས་ག་ལ་ང་ཚོ་ད། འདི་ལབ་ཀྱི་རོགས་ང་ཚོ་ནང་ཆོས་ཀྱི Tibetan Buddhist Culture ལབ་དུས་ག་ལ་ད་ང་ཚོ་གི་སེམས་ལ་སྙིང་རྗེ་ཅིག་ཡོད་རེད་ད་ཚང་མ་ལ། སྙིང་རྗེ་ཅིག་ཡོད་འདི་ག་ལ་སྤུ་གུ་ལྟ་ཡ་གི་ཉམས་མྱོང་ཡོད་ཨ་ནི། ང་ཚོ་གི་ད་འཛམ་གླིང་ཡག་པོ་བྱས་ལ་ང་ཚོ་གི་ད། སྤུ་གུ་འདི་ད་ང་ཚོ་སྐུ་མདུན་གི་གསུང་ཡ་ལ་སྤུ་གུ་འདམ་བག་འདྲ་པོ་རེད་སོ་སོ་ག་བ་བཟོས་ན་བཟོས་ཡོད་རེད་ལབ་བོ་ད། དེ་བྱེད་དུས་ག་ད་ངས་བསམ་དེ་ད་རྒྱལ་ཁབ་ནང་ནས་རྒྱལ་ཁབ་ཡག་ཤོས་ཆེ་ཤོས། ཡིན་དུས་ག་ལ་ད་མི་ཚང་རེ་རེ་གི་སྤུ་གུ་ལྟ་མཁན་གླ་དགོས་རེད་ཨ་ནི། ད་ང་ཚོ་འདྲ་པོ་ནང་ཆོས་ཀྱི། རྒྱབ་རྒྱབ་རྒྱབ་རྒྱབ་ག་ལ། རྒྱབ background ཡོད་རྒྱུ་ཅིག་གི་སྤུ་གུ་ལྟ་བ་འདྲ་ཅིག་ཡིན་ན། སྤུ་གུ་དེ་ཡག་པོ་ཅིག་ཆགས་པ་འདྲ་ཅིག་ན་མ་འོངས་པ་འཛམ་གླིང་ཞི་བདེ་ཆགས་ཡ་ལ་ཕན་ཐོགས་གི་རེད་བསམ་ཟེར་བ། ཨ་ནི་དེ་འདྲ་བྱས་ནས་ད་སྤུ་གུ་ལྟ་ཡ་ལས་ཀ་ཅིག་བཙལ་ཨ་ནི། འཚོལ་ཡ་ལ་དཔེ་དཀའ་ལས་ཁག་པོ་བྱུང་ད་འཚོལ་ག་ལ་འགྲོ་དགོས་འདུག་སྤུ་གུ་ཆུང་ཆུང་གསུམ་ཆེ་ཡ་རེད། ད་ཨེ་ཇེན་སི་འགྲོ་གི་བ་རེད་དགོང་མོ་གཅིག་ལ་འགྲོ་ཡ་སྒོར་མོ་བཅུ་སྟེར་དགོས་དང་སྤུ་གུ་གསུམ་ཉི་མ་ཉིན་གང་བླངས་ནས་བཞག་སོང་ངམ་ནང་མི་ཚང་མ་ཕ་གི་དེ་དེ་ཟེར། ཨཱ་ནི་དེ་བྱས་ལ་ཨེ་ཇེན་སི་ཨ་བ་ཛ་བ་ལབ་མཁན་ཅིག་རེད། འདི་ལ་སྒོར་མོ་ལྔ་བཅུ་སྟེར་དགོས་དེ་ཡང་ཉི་མ་ཉིན་གང་སྒུག་བསྡད་ཡོད་རེད། ཨཱ་ནི་ཡར་ཕྱིན་མར་ཕྱིན་ཨཱ་ནི་ལས་ཀ་ད་མི་ལ་ང་ཡ་ཅིག་ལས་ཀ་རག་ཡ་ཁོ་ར་ཟླ་བ་བརྒྱད་འགོར་སོང་ང་ལ། ཨཱ་ནི་ལས་ཀ་ད་རྗེས་ལ་ཨཱ་ནི་ང་རང་ཚོད་མ་བཙོང་ཡའི་ལས་ཀ་ཅིག་རག་དེ་ནས་ཨཱ་ནི་ཕ་ནས་ང་རང flyer ཅིག་བཟོས་ཨཱ་ནི་ང་སྤུ་གུ་ལྟ་ཡའི་ལས་ཀ་འཚོལ་གྱི་ཡོད་ཟེར་ལབ་ཨཱ་ནི་ཨཱ་ནི་སྦྱིན་བདག་ཅིག་རག་རེད། ཨ་སྦྱིན་བདག་ཇི་རང་ད་རྗེས་ལ་ད། ད་ལས་ཀ་རག་ཨ་ལས་ཀ་ད་སྤུ་གུ་ལྟ་ཡ་ལས་ཀ་བྱེད་དུས་ཁོ་ཚོས་དགའ་བོ་ཞུ་བྱེད་གི་འདུག་ག་དུས་ཡིན་ན་ལབ་གི་རེད thanks for you know ང་ཁྱོད་རང་ང་ཚོ་གི་མི་ཚེ་ལ་ཁྱོད་སླེབས་འདི་ལ་ཐུགས་རྗེ་ཆེ་ལབ་ནི། ཨ་མ་དུས་ཆེན་རྟག་པར་མོ་ང་ལ་ཡི་གེ་དེ་འདྲ་སླེབས་གི་རེད། ཨ་ནི་དེ་འདྲ་སླེབས་དུས་ཁོ་མོ་གི་ལབ་ནི་ཨ་ནི་མོ་རང་གཡས་གཡོན་ཚང་མ་ང་ལ་དཔེ་དགའ་བོ་བྱེད་གི་རེད་ར། དགའ་བོ་བྱེད་དུས་ག་ལ་ཨ་ནི་མོ་རང་གི་གྲོགས་མོ་གཅིག་གིས་ཨོ་འཆི་མེད་ཁྱོད་རང་འདྲ་བོ་དེ་ཁྱེར་ཤོག་ལབ་གི་འདུག་ར་ཨ་ནི་ང་གི་གི་ག་རེ། ད་ཨ་རི་ལ་ལོ་ལོ་ལྔ་དྲུག་བཞི་བར་དུ་ཕྱིན་ན citizen ཆགས་ཀྱི་འདུག citizen ཡིག་ཆ་ཚང་ག་འགྲོ་འདུག་ཨ་ནི་ཨ་ཅག་ཞིག་འདུག་མོ་རང་ཡང་ཡིན་ལབ་ཀྱི་འདུག་ད་ང་སྤུ་གུ་སྐྱེས་ནས་རྒྱུན་རིང་པོ་ལས་ཀ་བྱས་མེད་ད་སྤུ་གུ་ལྟ་ཡ་ལས་ཀ་ཅིག་དགོས་འདུག་ལབ་ཀྱི་འདུག་ཨ་ནི་ངས་ཏག་ཏག་རེད་ང་གི་སྦྱིན་བདག་གི་ངོ་ཤེས་པ་ཞིག་འདུག་ལབ་ཡིན་རོ། ཨ་ནི་ངས་ཀྱི་ཁྱོད་རང་ངོ་སྤྲོད་བྱེད་དགོས་ལབ་ཡིན་ཨ་ནི་ངོ་སྤྲོད་བྱས་བ་ད་ཁོ་ཚོ་ཡི་དགའ་ཤག་མོ་རང་ཞུ་དགའ་ཤག་ར་དེ་མོ་དགའ་ཡ་དེ་ལ། ད་ནི་ང་རང་སེམས་པ་གཏིང་ལ་དཔེ་དགའ་བོ་བྱུང་ས་དངོས་གནས་ཀྱི། ང་ཚོ་གི་ཨིན་ཇི་གི་ལབ་ན Satisfaction འདི་མི་ལ། མི་གཞན་པ་འདི་ངེད་ཀྱི་ཕན་ཐོགས་ནས་དཔེ་དགའ་ན་འདི་དངོས་གནས་སུ་སེམས་པ་ལ་བདེ་བ་སླེབས་འདུག། ང་དཔེ་དགའ་སོང་རོ་ད་ཨ་ནི་ངས་བསམས། Ok ད་འདི་བྱས་པ་འདྲ་བྱས་ན་མི་ལ་དཔེ་དགའ་སྣང་ཡོང་གི་འདུག་ཨ་ནི་མི་ཚང་ཨིན་ཇིའི་མི་ཚང་འདི་ལ་བོད་པ་ཡག་པོ་ཅིག་ངོ་སྤྲོད་བྱེད། སྤུ་གུ་ལྟ་ཡས་ལབ་ཡས་འདི་ལས་སླ་བོ་མ་རེད་མི་གཅིག་གིས་ད་སོ་སོའི་སྲོག་འདྲ་བོ་ཅིག་མི་ངོ་མ་ཤེས་མཁན་ཅིག་ལག་པ་བཞག་གི་ཡོད་རེད་བཞག་དུས་ག་ལ་ཨ་ནི། ཁོང་ཚོ་འགན་ཆེན་པོ་ཅིག་ཡོད་རེད་ཨ་ནི་ང་ཚོ་བོད་པ་ལག་པ་བཞག་བ་འདྲ་བྱས་ན། ད་ཁོང་ཚོ་ཡིད་ཆེས་བྱེད་ནས་བློས་འགེལ་བྱེད་ནས་འགྲོ་ཐུབ་བར་ད་བོད་པ་ལ་ང་ང་རང་ཡིན་ན་བརྒྱ་ཆ་བརྒྱ་ཡིད་ཆེས་ཡོད་རེད་བ། ཨ་ནི་བོད་སྤུ་གུ་དེ་ཡག་པོ་བྱེད་ནས་འཚར་ལོངས་བྱེད་སྐྱིད་པོ་བྱེད་ནས་འཚར་ལོངས་བྱེད་ན་སྤུ་གུ་ཆུང་ཆུང། ག་ཚོད་སེམས་པ་སྐྱིད་པོ་ཡོད་ན་སྐུ་མདུན་གྱི་གསུང་ཡ་ལ་ད་ཆེན་པོ་ཆགས་དུས་དེ་ཙམ་གྱི་སེམས་པ་སྐྱིད་པོ་ཆགས་ཀྱི་རེད་གསུངས་འདུག་ག་ལ། ང་ཚོ་བོད་པ་གཅིག་གི་བར་ལ་དེ་དུས་ཨ་མ་འདྲ་བོ་བྱམས་པོ་བྱེད་ཀྱི་ར་ཚང་མ་སུ་དང་སུ་ཡིན་ན། སོ་སོ་སྤུ་གུ་འདྲ་བོ་བྱམས་པོ་བྱེད་ཀྱི་སོ་སོ་གྲང་ན་སྤུ་གུ་དེ་ལ་དུག་ལོག་གཡོགས་ཀྱི་རེད་སོ་སོ་གྲོད་ཁོག་ལྟོགས་ན་སྤུ་གུ་དེ་ལ་ཁ་ལག་སྟེར་གྱི་འདུག་ག། འདི་ཡི་ཡིད་ཆེས་ཡོད་འདུག་ད་ངེད་ཀྱི་འདི agency འདི་བཙུགས་པ་འདྲ་ཅིག་ཡིན་ན། དཔེ་ཤ་གཅིག་ལེན། ཕྱི་རྒྱལ་ལ་དཔེ་ཤ་གཉིས་ཐོགས་པ་ཡོད་མ་རེད་དཔེ་ཤ་ཆུང་ཆུང་ཅིག་ལེན་ཨ་ནི་བོད་པ་སྐྱེས་དམན་འདི་ཚོ་ཡིས་ང་རང་འདྲ་བོ་མྱངས་མ་མྱངས་བ་བྱེད། དཔེ་ཤ་སྤྲད་དགོ་བ། ཁག་པོ་བཟོ་དགོ་བ་འདི་མེད་པ་བྱེད། ཨ་ང་ཚོ་ང་གི་བོད་སྐད་རྒྱག་གི་རེད་ཨ་ནི། ལྷོད་ལྷོད་བྱེད་ནི་སྐད་ཆ་བཤད་ད་དུང་ཡང་ཕར་ལ Reference དེ་འདྲ་དགོ་ཡོད་ན་སྤྲད་དེ་འདྲ་བྱེད་ནི། ཁོང་ཚོ Process དེ་ཡག་པོ་བྱེད་ནི་འགྲོ་རོགས་བྱེད་ན་ཨ་ནི། དེ་ནས་ཨ་ནི་སྦྱིན་བདག་རྩ་ནི་དཔེ་ཤ་རག་ནི་དཔེ་ཤ་འདི་བརྒྱ་ཆ་བཅུ་འདི་ངེད་ཀྱི་ཨོ་རི་ས་ཀྱི་རྒས་གསོ་ཁང་ལ་སྤྲད་ཀྱི་ཡོད་བ།
ཨ་ལོ་རྟག་པ་རེ་བཞིན་རྒས་གསོ་ཁང་ལ་བརྒྱ་ཆ་བཅུ་སྤྲད་ཀྱི་ཡོད་བརྒྱ་ཆ་བཅུ་འདི་ག་འདྲས་སུ་འགོ་བཙུགས་རེད་ལབ་ན། ཨ་ང་རང་རྩ་ཕྱི་ལོགས་འགྲོ་ནས་རྗེས་ལ་ཉི་མ་གཅིག་ངས་གོ་སོང་འདི་ང་ཚོ་གི་ཁྱིམ་མཚེས་སྤོ་ཅིག་དང་རྨོ་ཅིག་སྤུ་གུ་མེད་སྐྱོ་ཅིག་ཡོད་རེད། ཨ་སྤོ་འདི་སྙིང་རྗེ་ད་འདི་ངོ་མ་ངོ་མ་རེད་སྤོ་འདི་གྲོངས་དུས་ག་ལ་ཨ་ནི་སྤོ་འདི་ཁོ་རང་ལ། སྒོར་མོ་ཁྲི་གཅིག་འདུག་ར Rupees ཁྲི་གཅིག་ཡོད་འདུག་སྒོར་མོ་ལྔ་སྟོང་འདི་ཁོ་རང་ལ་ཞབས་བརྟན་བྱས་ད་འདི་ང་ཚོ་མི་གྲོངས་ན་ཨ་ནི་བདུན་ཚིགས་གསུང་ཡས་བྱེད་རོགས་ཨ་ནི་སྒོར་མོ་ལྔ་སྟོང་འདི་ཨི་བི་ང་ཚོ་ངའི་ཨི་བི་ལྷ་མོ་ལབ་ཡོད་སྤུན་ཀྱག་ད་མ་རེད་ད་མེ་མེ་རྒྱ་བོ་ལབ་ཡོད་རེད་ཁྱོ་ག་འདི་མིང་ལ་ཨ་ནི་ཨི་བི་ལྷ་མོ་ད་ང་ཚོ་བོད་པ་ཡོད་ར་མི་རྒན་པ་ལ་གུས་ཞབས་བྱས་ནས་ཨི་བི་མེ་ཨ་མ་ཨ་ཅག་ཨེ་འདྲ་ལབ་ཡས་བརྗོད་རོགས་ཨ་ནི་ཨེ་འདྲ་ལབ་དུས་ག་ལ་ང་རང་ཡང་ཏིས་གཅིག་འདི་ཡོད་ག་ལ་བ་རེད། ནང་ཆོས་དང་ད་ང་ཚོ་ནང་ཆོས་ཀྱི་ད Practice ག་རེ་ཡིན་ལ་ཚང་མ་ལ་དཔེ་སོ་སོ་དགའ་སྣང་བྱོས་རོགས། ད་ཡིན་དེ་བྱེད་དུས་ག་ལ་ཨ་ནི་དཔེ་རྩིས་དགོས་ངེས་དེ་དེ་བྱེད་དུས་དཔེ་སེམས་པ་སྐྱོ་སོང་རོགས་ཨི་བི་ལྷ་མོ་ལ་སྒོར་མོ་ལྔ་སྟོང་ཁོ་རང་གྲོངས་དུས་ཁོ་རང་འདི་འདི་ཙང་ཡང་སྒོར་མོ་ལྔ་སྟོང་ལ་ད་ངེད་ཀྱི་བསམ་ད་གལ་སྲིད་ངེད་ཀྱི་པེ་ཤག་བརྒྱ་ཆ་བཅུ་དེ་རྒན་གོག་དེ་ཚོ་ལ share རྒྱག་ཅེས་བྱ་བ་འདྲ་ཅིག་ཡིན་ན།

ཨཱ་ནི་དེ་བྱེད་དུས་ག་ལ་འདི་ང་རང་ད་ཕུ་གུ་ལྟ་ལྟ་སོ་སོར་ཕུ་གུ་ཡོད་པ་བྱས་མི་གི་ཕུ་གུ་ལྟ་ནས། དཔེ་འདི་ངེད་ཀྱི་དཔེ་གལ་ཆེན་པོ་མཐོང་གི་འདུག་ཆུང་ཆུང་སྒང་ཐོག་ནས་ཕ་མ་གི་ཕུ་གུ་གི་སྐད་ཆ་ཡག་པོ་བྱེད་ནི་ངས་ཁོ་རང་ལ་གོ་སྐབས་སྟེར་ཡ་ཁོར་ཡུག་ཡག་པོ་བསྐྲུན་ཡ་ཁྱོ་ག་སྐྱེ་དམན་གཉིས་འཆམ་པོ་ཕ་ཨ་མ་གཉིས་འཆམ་པོ་བྱེད་ཨཱ་ནི་ག་རེ་རེད་ཨིན་ཇི་གི same page ལ་ཡོད་དོ་ཨ་སི་སི། same page ལ་ཡོད་པའི་གལ་ཆེན་པོ་རེད་བ། ཁོ་རང་གཉིས་ཡང་སྐད་ཆ་འདི་འདྲས་དང། ལྟ་བ་མ་མཐུན་པ་འདྲ་གཅིག་བྱུང་བ་འདྲ་གཅིག་ཡིན་ན། ཁོ་ཚོའི་སྐད་ཆ་སོ་སོ་དབྱིན་ཇི་ཚོ་སྒོ་བརྒྱབ་ནས་སྐད་ཆ་བཤད། ང་ཚོ་བོད་པ་ཡིན་ན་ད་ཡག་པོ་བོད་པ་ལ་བརྒྱ་ཆ་དགུ་བཅུ་གོ་དགུ་ཡག་པོ་རེད་ན་བརྒྱ་ཆ་གཅིག་གཉིས་ག་རེ་སྡུག་ཅག་ལབ་ན། ཁྱོ་ག་སྐྱེ་དམན་རྩོད་རྒྱག་ཚང་མ་ཁྱོ་ག་ཕུ་གུ་མདུན་ལ་རྩོད་རྒྱག་གི་རེད་རོ། འདི་ཡག་པོ་བྱས་མི་འདུག་ཁོར་ཡུག་འདི་པས་ཁོ་ཚོ་ལ་ད། དབྱིན་ཇི་ལབ་ན Perfect World Perfect Family ཅིག་སྟེར་འོང་གི་རོ། ཁྱོ་ག་སྐྱེ་དམན་གཉིས་དཔེ་ཨ་ད་ཀྱི་ཕུ་གུ་གི་དགེ་རྒན་དང་པོ་ཕ་མ་ཡིན་ལབ་ཀྱི་ཡོད་རེད་བ། ང་རང་འདྲ་བོ་ཡིན་ན་སོ་སོ་གོ་སྐབས་ཡག་པོ་རག་ནས་ཕ་མ་གཉིས་དཔེ་ཡག་པོ་རག་ཡོད་དུས་ག་ལ། ད་སོ་སོ་ཡིན་ན་ད་དེ་འདྲས་ཀྱི་འཆར་གཞི་བཏིང་ཡ་དང་བསམ་བློ་འཁོར་ཡ་གི་དེ་འདྲས་ཁོང་ཚོ་གི་གསོ་སྐྱོང་བྱུང་ཡ་རེད་ཡིན་ན་ཡང་ང་རང་ཕ་མ་ཆགས་དུས་ག་ལ་ཡང་སོ་སོ་ཕ་མ་གི་ཡག་པོ་གསོས་རེད་ནས་ཡང། སོ་སོ་སྤུ་གུ་གསོ་ལོང་བྱེད་དུ་ཚར་ལོང་སྤུ་གུ་གསོ་དུས་ག་ལ་འདི་ང་འདི་གམ་ཧ་གོ་གི་ཡོད་མ་རོ། ཡིན་ནའི་ད་དབྱིན་ཇིའི་ཕ་མ་མཉམ་དུ་ལས་ཀ་མང་པོ་བྱེད་དུས་ག་ལ་བོད་པ་གི་ཡག་ག་འདི་གཅིག་ལྟ་དབྱིན་ཇི་གི་ཡག་ག་གཅིག་ལྟ་འདུག་དབྱིན་ཇི་ནི་མང་པོ་འགྲུ་གས་འདུག། འཆི་མེད་ལགས་ད་ང་ཚོ་ལེ་ཚན་མཇུག་སྒྲིལ་ཡག་གི་དུས་ཚོད་ལ་སླེབས་རོགས་ཨ་དྲི་བ་ཐ་མ་དེ་འདི་ཡིན་ད་ལྟ། ཕྱི་རྒྱལ་ལ་ཕེབས་འདིར་ནས། དཀའ་ངལ་ཆ་ཚང་གོ་སྐབས་ལ་བསྒྱུར། Tibetan Nannies Agency། འགོ་བཙུགས་པ་མ་ཚད་ད་ད་ལྟ་མི་ཚེའི་དྲ་རྒྱ་དེ། ཕོ་མོ་ཐུག་འཕྲད་ཀྱི་དྲ་རྒྱ་དེ་འགོ་བཙུགས་ཡོད་རེད། དེ་བྱེད་དུས་ད་བོད་པ་གསར་བ། མི་ཚེ་གསར་བ་འགོ་བཙུགས་མཁན་དེ་འདྲས་དང། དམིགས་བསལ་བོད་པའི་བུད་མེད་ཀྱི། ཆེད་ལས་དང་ཚོང་ལས་ལ་དེ་འདྲས་ལ་དོ་སྣང་བྱེད་མཁན་ལ། ལམ་སྟོན་འདྲ་དམིགས་བསལ་ཡོད་ན། གུས། དཀའ་ངལ་འདི་གོ་སྐབས་ལ་ག་འདྲས་སེ་བསྒྱུར་དགོས་ཡས་ཀྱི་ཐོག་ལ་ཅིག་གསུང་རོགས་གནང་དང། ང་ཚོ་ཕྱི་རྒྱལ་ལ་སླེབས་འདུག་ག་ལ་ཨ་ནི་གཞི་ནས་ད་ང་ཚོ། ཨོ་ད་འདི། ས་ཆ་ཁོ་རང་གོ་སྐབས་ཀྱི་ས་ཆ་ཡིན་འདུག་ག་ལ་ང་ཚོ་རང་ཤི་མེ་བ་སོ་སོ་གི་ཚོར་བ་ཅིག་སླེབས་འདུག་ཨ་ཨ་ནི། དེ་ལུང་པ་སླེབས་ནས་ཧ་གོ་སོང་སོ་སོ་མི་ཚང་མ་ལ་སོ་སོ། talent རེ་རེ་ཡོད་རེད་ཨ་ནི་སོ་སོ་གི། ལས་ཀ་དགའ་ས་རེ་རེ་ཡོད་རེད་ལ་འདི་འདྲས་གོ་གོ་མ་ཚེ་སོ་སོ་སེམས་པ། ད་ཚང་མ་ལ་ཚོར་བ་འདི་འདྲའི་སླེབས་ཀྱི་འདུག་ག། འདི་རྒྱ་གར་ལ་ང་སླེབས་མ་མྱོང་འདི་འདྲའི་ཚོར་བ་ཅིག། འདི་སླེབས་འདུག་ག་ལ་ད་སོ་སོ་ཚོར་བ་ལ་ག་རེ་སླེབས་པ་འདྲ་བྱས་ན། སོ་སོ་ད་ང་འདི་དཔེ་བྱེད་འདོད་ཡོད་བསམ་ན། འདི་ཐད་ཀར་ནས་བྱེད་དགོས་རེད། བྱེད་མ་ཐུབ་ཡས་འཛམ་གླིང་ནང་ཡོད་མ་རེད་ད། འདི་ངས་འདི་ལུང་པ་སླེབས་ནས་ཧ་གོ། ཡིན་ནའི་དམིགས་ཡུལ་གཅིག་དགོས་རེད།

བོད་པའི་སྤྱི་ཚོགས་ཀྱི་དགོས་མཁོ་གཟིགས་ནས་ཨ་ནི Tibetan Nannies Agency དེ་ཉིས་སྟོང་བཅོ་གསུམ་ལོ་ལ་འགོ་བཙུགས་པ་དང། བུད་མེད་མང་པོ་ལ་ལས་ཀའི་གོ་སྐབས་སྤྲད་གནང་བཞག་དེ་མ་ཟད་པས་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་མི་ཚེ་ཕོ་མོ་ཐུག་འཕྲད་ཀྱི་དྲ་རྒྱ་ཅིག་འགོ་བཙུགས་གནང་བས་ང་ཚོའི་ལས་རིམ་ནང་ལ་དེའི་བརྒྱུད་རིམ་དེ་གསུངས་སོང། འཆི་མེད་ལགས་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། ཐུགས་རྗེ་གནང། གོ་སྐབས་སྟེར་བ་དེར་ཐུགས་རྗེ་ཆེ་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བཞུགས་སྒར་དྷརམ་ས་ལ་རྟེན་གཞི་བྱས་པའི་དབུ་མའི་ལམ་མི་དམངས་ལས་འགུལ་ཁང་དབུ་བརྙེས་ནས་མི་ལོ་ཧྲིལ་པོ་བཅོ་ལྔ་འཁོར་བའི་དུས་དྲན་ཞིག་གི་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན་སྲུང་བརྩི་གནང་ཡོད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་དོན་ཚན་པ་ད་ག་ནང་བཞིན་བོད་ཀྱི་འགྲེམས་སྟོན་ཚན་པ་བཅས་ཐུན་མོང་གིས་གྲོང་ཁྱེར་ཀོ་ལ་ཀ་ཏཱ་ནས་འགོ་བཙུགས་ཏེ་ནུབ་བང་ཀ་ལི་མངའ་སྡེའི་སི་ལི་གུ་རི་དང་རྡོ་རྗེ་གླིང་དེ་ནས་རིམ་བཞིན་འབྲས་ལྗོངས་མངའ་སྡེའི་སྒང་ཏོག་བཅས་པའི་ནང་བོད་དོན་འབྲེལ་བའི་གཏམ་བཤད་དང་བགྲོ་གླེང་འགྲེམས་སྟོན་བཅས་གོ་སྒྲིག་ཞུས་པ་བརྒྱུད་བོད་ཀྱི་གནད་དོན་མང་ཚོགས་ལ་གོ་རྟོགས་སྤེལ་ཐབས་ཀྱི་ལས་འགུལ་ཞིག་སྤེལ་བཞིན་ཡོད་འདུག། བལ་ཡུལ་དང་བོད་ཀྱི་ས་མཚམས་སྒོ་བརྒྱབ་པ་དེས་ས་མཚམས་སུ་གནས་སྡོད་བྱ་མཁན་གྲོང་གསེབ་པའི་འཚོ་བར་ཧ་ཅང་དོ་ཕོག་ཆེན་པོ་བྱུང་ཡོད་པ ANI གསར་ལས་ཁང་གིས་གནས་ཚུལ་སྤེལ་འདུག་ལ་བལ་ཡུལ་གྱི Kathmandu Post ཞེས་པའི་གསར་ལས་ཁང་ནས་ཀྱང་གནས་ཚུལ་སྤེལ་བའི་ནང Covid བཅུ་དགུ་ཏོག་དབྱིབས་ནད་ཡམས་འགོས་ཁྱབ་བྱུང་བའི་སྐབས་ཨུ་རའི་ས་མཚམས་ཐེ་བའི་རྒྱ་ནག་དང་ས་འབྲེལ་ཡོད་པའི་ས་མཚམས་ཚང་མ་སྒོ་བརྒྱབ་པ་དེ་ས་ཐུར་པཅིམ་ཞིང་ཆེན་གྱི་རི་ཁྲོད་རྫོང་བེ་ཧང་གི་ཀ་ལུ་དྷ་མི་ས་ཁུལ་དུ་ས་མཚམས་ཕར་ཚུར་ཚོང་རྒྱབ་མཁན་གྱི་གྲོང་གསེབ་པའི་འཚོ་བར་དོ་ཕོག་ཆེན་པོ་ཐེབས་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་མཆོག་ནས་རྒྱ་ནག་ལ་ཏོག་དབྱིབས་གཉན་རིམས་ཐོག་མར་འབྱུང་རྩའི་སྐོར་ཉམས་ཞིབ་མཐིལ་ཕྱིན་པ་ཡོང་ཐབས་སུ་ཆ་འཕྲིན་མཉམ་སྤྲོད་བྱེད་དགོས་ལུགས་ནན་བརྗོད་གནང་འདུག། རྒྱ་ནག་གི་ཉེན་རྟོག་པས་རྒྱ་ནག་གི Evergrande ཞེས་པའི་ས་ཁང་ཉོ་ཚོང་གི་ཁེ་གཉེར་ལས་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ཁག་ཅིག་འཛིན་བཟུང་བྱས་འདུག་པ་དེས་ས་ཁང་ཉོ་ཚོང་གི་སྟོབས་ཆེན་ཚན་པ་དེར་གསར་དུ་འདྲི་ཞིབ་བྱ་བཞིན་པ་དང་དེས་ཕྱུག་བདག་སྡེ་ཚན་དེར་དཀའ་ངལ་འཕར་མ་ཞིག་ཆགས་ཡོད་པའི་གནས་ཚུལ་འདུག། རྒྱ་ནག་གིས་ཐའེ་ཝན་མཚོ་ཁའི་སྟེང་གནམ་དམག་གནམ་གྲུ་ཉི་ཤུ་ལྷག་ཙམ་འཕུར་སྐྱོད་བྱེད་བཞིན་ཡོད་ལུགས་ཐའེ་ཝན་གྱི་བདེ་སྲུང་ལས་ཁུངས་ནས་སྤྱི་བསྒྲགས་ཤིག་སྤེལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་སྡེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན་རྣམ་པ་ཚོས།